བསྙེན་བཀུར་གྱིས་ཕན་བཏགས་པ་དང་དེ་དང་མཉམ་པའམ་ལྷག་པའི། ལྷག་པའི་ཕན་ཐོགས་ཀྱི། ལྷག་པའི། ལྷག་པའི་ཕན་འདོགས་ཀྱི་ཆུང་ངུས་ནི་མ་ཡིན་ནོ། ཆུང་ངུས་ནི་མ་ཡིན་ནོ། དེའི་བྱ་བ་ལ་ཡང་མ་བཅོལ་བར་གྲོགས་བྱེད་ན། དེའི་བྱ་བ་ལ། མ་བཅོལ་བར་གྲོགས་བྱེད་ན་བཅོལ་ན་ད་ལྟ་ཅི་སྨོས་གྲོགས་བྱའོ། དེ་བཞིན་དུ་རྫུ་འཕྲུལ་གྱིས་སྐྲག་ཅིང་འདུན་པར་བྱ་བའི་བར་གྱི་དོན་བྱེད་པ་ལྷག་མ་རྣམས་ཀྱང་བྱེད་དོ། འཇིགས་པས་ཉེན་པའི་སྐྱབས་བྱེད་པ་ནི་སེང་གེ་དང་སྟག་ལ་སོགས་པ་དུད་འགྲོ་ཐང་ལ་གནས་པ་དང་ཆུའི་ཀློང་དངོས་སམ་ཆུའི་དཀྱིལ་ལ་ཤོར་ཡིན་པའི་ཀློང་དངོས་སམ་དེ་ན་གནས་པའི

དུད་འགྲོ་ཆུ་ལ་གནས་པ་གཉིས་དང་སུ་ཡང་རྒྱལ་པོའི་ཆད་པ་བྱ་བ་དེ་ཚོ་ཡིན་པས་གཉིས་དང་ཆད་པ་དང་ནན་ཏུར་གྱི་མཐུ་དང་ལྡན་པའི་རྒྱལ་པོ་དང། ཡང་མཐུ་དང་འཇབ་བུས་ནོར་འཕྲོག་པའི་ཆོམ་རྐུན་དང་ནོར་ལ་སོགས་པ་ལ་བར་ཆད་བྱེད་པའི་ཕྱིར་རྒོལ་བའམ་དགྲ་བོ་དང་རིས་སུ་བཅད་པའི་ཉི་ཚེ་བའི་ཁྱོན་ལ་དབང་བའི། ཇོ་བོ་དང། བདག་པོའི་འཇིགས་པ་སྟེ་ད་ཇོ་བོ་ཟེར་ན་ད་མི་གཞན་དག་དང། བདག་པོའི་འཇིགས་པ་སྟེ་མིའི་འཇིགས་པ་བཞི་དང། གཅེས་པ་དང་མི་ལྡན་པ་གསུམ་པོ། ཡོ་བྱད་དང་གཅེས་པ་དང་གཅེས་པ་དང་མི་ལྡན་པ་གསུམ་པོ་ཡོ་བྱད་དང་ལེགས་པར་སྤྱོད་པ་དང་སྨྲ་བའི་བྱ་བ་དང། མི་ལྡན་པས་འཚོ་བ་མེད་པའི་འཇིགས་པ་དང། གཅེས་པ་གཅེས་པ་དང་མི་ལྡན་པ་གསུམ་པོ། གཅེས་པ་དང་མི་ལྡན་པ་གསུམ་པོ་ཟེར་ན་ད་ནི་རང་ཡིན་པས་གཅེས་པ་དང་མི་ལྡན་པ་གསུམ་པོ་ཟེར་ན་ཡོ་བྱད་མོ། ལེགས་པར་སྤྱོད་པ་དང་སྨྲ་བའི་བྱ་བ་དང་མི་ལྡན་པས་འཚོ་བ་མེད་པའི་འཇིགས་པ་དང། གཏམ་མི་སྙན་པའི་འཇིགས་པ། འཁོར་དུ་བག་ཚ་བའི་འཇིགས་པ།

མི་མ་ཡིན་པ་གཉིས་པོ་དང་གཉིས་པོ། དང་པོ་ནས་ཟེར་གཉིས་མི་མ་ཡིན་པ་གཉིས་པོ། དང་པོ་ནས་མི་མ་ཡིན་དུ་སྐྱེ་བ་བླངས་པའི་སྐྱེ་བའི་ཁྱད་པར་དང། རིག་པས་བསྒྲུབས་པའི་ཁྱད་པར་སྔགས་བཏབ་པས་རོ་ལངས་སུ་གྱུར་པ་ལྟ་བུ་སྟེ།

ཤེས་གཉེན་དང་བྲལ་ཡང་དང་པོ་ལ་ལྔ་ལས་སྐྱེ་བའི་རྒྱུར་གྱུར་པའི་གཉེན་དང་བྲལ་བ་ནི་ཕ་མ་ཤི་བའོ། ཡོངས་སུ་བཟུང་བ་དང་འབྲས་བུའི་གཉེན་དང་བྲལ་བ་ནི་བུ་དང་ཆུང་མ་ཤི་བའོ། ངག་ཉན་པའི་གཉེན་དང་བྲལ་བ་ནི་བྲན་མོ་དང་བྲན་ཕོ་བྲན་ཕོ་མོ་དང་ལས་བྱེད་ལས་བྱེད་པ་དང་ཞོ་ཤས་འཚོ་བ་ཤི་བའོ་ཟེར་ད་རང་གི་བྲན་ཕོ་མོ་བྲན་གཡོག་དེ་འདྲ་ཤི་བ་དང་ད་ཕན་ཐོགས་པ་དང་བྱམས་པའི་གཉེན་དང་བྲལ་བ་ནི་མཛའ་བཤེས་དང་གྲོས་གྲོགས་དང་ཉེ་དུ་གཞན་དང་རྒན་རབས་ཤི་བ་རང་གི།

ལོངས་སྤྱོད་སྒྲུབ་པ་ཚུལ་མ་ཡིན་པ་ནི་སྒྲུབ་པའི་ལས་ལ་ནན་ཏན་ལེགས་པར་མ་བྱས་པས་མ་བྱེད་པས་མ་རུང་བར་གྱུར་པའོ། དུ་གཅིག་ཅེས་དང་གཞན་ལས་གྱུར་པ་ལ་ཡང་གཉིས་ལས་བགོ་སྐལ་ལ་སྤྱོད་པའི་དབང་གིས་སྡུག་བསྔལ་བ་ནི་བགོ་སྐལ་ལ་སྤྱོད་པའི་དབང་གིས་སྡུག་བསྔལ་བ་ནི།

འདི་ལ། འགྲེལ་པ་ཁ་ཅིག་ཏུ་གཉེན་མི་མཛའ་བས་ཁྱེར་ཞེས་བྱུང་བ་ལྟར་ཡིན་པ་འདྲའོ། སམ་མི་མཛའ་བ་ཟེར་བ་འདི་རང་གི་གཉེན་ཡིན་པ་གཉེན་གོ་མཛའ་པོ་རང་མི་དགའ་བའི་ཁུ་བ་དང། རང་གི་ཁྱིམ་ནས་བྱུང་བ་རྣམས་ཀྱི་སྡུག་བསྔལ་ནི་ཁྱིམ་དུ་ཁྱིམ་དུ་ཁྱིམ་གྱི་ཕུང་ཕུང་ཁྱིམ་དུ་ཁྱིམ་གྱི་ཕུང་ཕུང་ཁྲོལ་བ་བྱུང་བའོ། འདི་ལ་འགྲེལ་པ་ཁ་ཅིག་ཏུ་རིགས་སུན་འབྱིན་པའི་བུ་ཞིག་སྐྱེས་པ་དང་དེའི་ནོར་བཅོས་མི་ཤེས་པས་འཐོར་བ་ལ་འཆད་དོ། དེ་ལྟར་གཉེན་དང་ལོངས་སྤྱོད་ཀྱི་གཞི་དེ་དག་ལས་མྱ་ངན་ཆུང་འབྲིང་ཆེན་པོ་སྐྱེས་པ་རྣམས་མི་རྟག་པ་བསྟན་པས་སེལ་བར་འཆད་དོ། དེ་ལ་མ་ལ་སོགས་པ་ཤི་བ་ལས་བྱུང་བ་ནི་ཆེན་པོ་དང་བྲན་ལ་སོགས་པ་ཤི་བ་ལས་བྱུང་བ་ནི་འབྲིང་དང་ལོངས་སྤྱོད་དང་བྲལ་བ་ལས་བྱུང་བ་ནི་ཆུང་བའམ་ཡང་ན་མཁོ་བ་དང་གཅེས་པ་ལས་རིག་པར་བྱའོ་ཞེས་འཆད་དོ།

དུབ་པའི་སྡུག་བསྔལ་བ་ལ་ནི་ཐེག་པ་དང། བཞོན་པ་འདོད་པ་རྣམས་ལ་དེ་དག་སྦྱིན་པ། ངོ་ཚ་སྐྱེ་བའི་སྡུག་བསྔལ་བ་ལ་ནི་གོས་དང། རྒྱན་ལ་སོགས་པ་རྣམས་ལ་དེ་དག་སྦྱིན་པ་སྟེ་གོས་དང་རྒྱན་མ་འབྱོར་ན་ངོ་ཚ་སྐྱེ་བའི་ཕྱིར་རོ། ཡོ་བྱད་དང་མི་ལྡན་པའི་སྡུག་བསྔལ་བ་ལ་ནི་སྣོད་སྤྱད་འདོད་པ་ལ་དེ་དག་སྦྱིན་པ། དྲི་ང་བའི་སྡུག་བསྔལ་བ་ལ་ནི་སྤོས་དང་མེ་ཏོག་ཕྲེང་བ་དང་བྱུག་པ་འདོད་པ་དེ་དག་ལ། འདོད་པ་དེ་དག་སྦྱིན་པ། གནས་དང་སྣང་བས་ཕོངས་པའི་སྡུག་བསྔལ་བ་ལ་ནི། དེ་ནི་འདུག་པ་ལ་སོགས་པའི་གནས་དང། བརྩོན་འགྲུས་རྩོམ་པ་མར་མེ་སྣང་བ་འདོད་པ་ལ་དེ་དག་སྦྱིན་པའོ། གནས་ལ་རྟེན་པར་འདོད་པ་རྣམས་ཀྱི་དོན་བྱེད་པ་ལ་ཡང་གཉིས་ནོ། བསམ་པ་གང་གིས་འཁོར་བསྡུས་པ་ནི་གྲགས་པ་དང་བསྙེན་བཀུར་འདོད་པ་མ་ཡིན་གྱི་སྙིང་བརྩེའི་སེམས་ཁོ་ན་སྔོན་དུ་བཏང་སྟེ་ཟང་ཟིང་མེད་པའི་ཆོས་ཀྱིས་ཐོག་མར་གནས་སྦྱིན་པ། སྦྱོར་བ་གང་གིས་བསྡུས་པ་ལ་གཉིས་ཟང་ཟིང་གིས་བསྡུས་པ་དང་ཆོས་ཀྱིས་བསྡུས་པ། དང་པོ་ལ་གཉིས་ལས་ཕ་རོལ་ལས། ཕ་རོལ་ལས་བཙལ་བ་ནི་བསྡུས་པའི་འཁོར་དེ་དག་གི་ཕྱིར་དུ་སྦྱིན་བདག་དང་དད་པ་ཅན་རྣམས་ལས་ཆོས་དང་མཐུན་པ། ཆོས་དང་མཐུན་པར། གོས་ཟས་མལ་ཆ། མལ་ཆ། སྟན། ན་བའི་གསོས་སྨན་དང་ཡོ་བྱད་རྣམས་འཚོལ་བའོ། རང་གི་ཡོ་བྱད། ཡོ་བྱད་ཐུན་མོང་དུ་བྱེད་པ། རང་གི་ཡོ་བྱད་ཐུན་མོང་དུ་བྱེད་པ་ལབ་ན། རང་གི་གོས་ལ་སོགས་པ་ཆོས་ལྡན་གྱི་རྙེད་པ་དེ་དག་ཀྱང་ཐུན་མོང་དུ་སྤྱོད་པ། ཆོས་ཀྱིས་བསྡུས་པ་ལ་གཉིས་ལས་གདམས་ངག་སྦྱིན་པ། གདམས་ངག་སྦྱིན་པ་ནི་བརྒྱད་དེ། ཆོས་ཀྱི་སྦྱིན་པ་ལ་ཡང་གདམས་ངག་སྦྱིན་པ་བརྒྱད་དེ། སེམས་མི་གནས་པ་དམིགས་པ་ལ་གནས་པའི་ཕྱིར་དུ་གདམས་ངག་ལྔ་སྟེ། མི་གནས་དམིགས་པ་ལ་གནས་པའི་ཕྱིར་དུ་གདམས་ངག་ལྔ་སྟེ། འདོད་ཆགས་དང་ཞེ་སྡང་དང་གཏི་མུག་ང་རྒྱལ་དང་རྣམ་རྟོག་ཤས་ཆེ་བ་རྣམས་ལ་རིམ་པ་བཞིན་དུ་འོ་ད་ནི་ང་ཚོ་དུས་རྒྱུན་ལམ་རིམ་དུ་ཅིག་དྲག་ལ་ཡོད་པ་ནས་ག་འདི་དྲག་ཤས་ཆེ་བ་འདི་གས་ནི་ལ་གདམས་ངག་འབྱིན་པ་ཁོ་ལ་ད་རིམ་པ་བཞིན་དུ་མི་སྡུག་པ་སྒོམ་པ། འདོད་ཆགས་ཤས་ཆེ་བ་ལ་མི་སྡུག་པ་སྒོམ་པ་ཞེ་སྡང་ཤས་ཆེ་བ་ལ་བྱམས་པ་སྒོམ་པ། གཏི་མུག་ཤས་ཆེ་བ་ལ་རྟེན་ཅིང་འབྲེལ་པར་འབྱུང་བ་སྒོམ་པ། ང་རྒྱལ་ཤས་ཆེ་བ་ལ་ཁམས་ཀྱི་རབ་དབྱེ་སྒོམ་པ། རྣམ་རྟོག་ཤས་ཆེ་འདི་ཐེ་ཚོམ་ལ་ཡིན་ན་དབུགས་འབྱུང་རྔུབ་རྗེས་སུ་དྲན་པའོ། ཨོ་དེ་ལམ་རིམ་ཚོ་ལ་ཡོད་པ་ད་ནས་ཚོ་ཟ་བ། ད་སེམས་གནས་པ་ལ་རང་གི་དོན་ཐོབ་པར་བྱ་བའི་ཕྱིར་ས་རྟག་ཆད་དུ་ལྟ་བའི་གཉེན་པོར། རྟག་ཆད་དང་བྲལ་བའི་དབུ་མའི་ལམ་སྟོན་པའི་གདམས་ངག་གཅིག་གོ། ས་ལམ་མངོན་སུམ་དུ་མ་བྱས་པར་བྱས་སོ་སྙམ་པ་འབྲས་བུ་མ་ཐོབ་པར་ཐོབ་བོ་སྙམ་པའི། མངོན་པའི་ང་རྒྱལ་འདོར་དུ་བཅུག་པའི་གདམས་ངག་ལ་གཉིས་ཏེ། གནས་པ་དང་རྣམ་པར་བསྒྱུར་བ་དང། སྦྱོར་བ་འདོར་བ་གསུམ་དུ་འདུའོ། རྗེས་སུ་བསྟན་པ་སྦྱིན་པ་ལ་ཡང་རྗེས་སུ་བསྟན་པ་སྦྱིན་པ་ལ་ཡང་ལྔ་ནི། ཁ་ན་མ་ཐོ་བ་དང་བཅས་པ་ནི་མི་རུང་ངོ་ཞེས་དགག་པ་དང། ཁ་ན་མ་ཐོ་བ་མེད་པ་ནི་རུང་ངོ་ཞེས་གནང་བ་དང། བཀག་པ་ལ་སྤྱོད་ན་དེ་ལས་ལྡོག་པའི་ཕྱིར་དུ་བསྐུལ་བ་དང་དེ་ལྟར་བྱས་ཀྱང་མི་ལྡོག་ན་ཚར་བཅད་པ་དང་གནང་བཀག་མ་ནོར་བར་སྤྱོད་པ་ལ་དགའ་བར་བྱའོ། སེམས་མཐུན་པར་འདོད་པའི་དོན་བྱེད་པ་ལ་གཉིས་མདོར་བསྟན་པ་ནི་བྱང་སེམས་སེམས་ཅན་གྱི་དོན་དང་མཐུན་པར་བྱེད་པ་ན་དང་པོར་སེམས་ཅན་རྣམས་ཀྱི་བསམ་པ་དང་རང་བཞིན་དང་ཁམས་ཤེས་པར་བྱས་ནས་སེམས་ཅན་གང་དག་དང་ཇི་ལྟར་ལྷན་ཅིག་གནས་པར་བྱ་བ་དེ་ལྟར་གནས་པ་དང་སེམས་ཅན་གང་དག་ལ་ཇི་ལྟར་བསྒྲུབ་པར་བྱ་བ་དེ་ལྟར་སྒྲུབ་པར་བྱེད་དོ། དེ་ལ་བསམ་པ་ནི་སེམས་པ་སྟེ་དགེ་མི་དགེ་དང་ཞེ་སྡང་དང་བྱམས་པ་གང་གི་བསམ་པ་དང་ལྡན་པའོ། རང་བཞིན་ནི་མོས་པ་སྟེ་ཐེག་པ་གང་ལ་མོས་པ་བརྟགས་ཏེ་མོས་པ་དེ་དང། ཁམས་དེ་ནི་བག་ལ་ཉལ་ཏེ་དེ་དག་དང་མཐུན་པར་བྱེད་པའོ། ས་ད་སེམས་ཅན་གྱི་དོན་བྱེད་དུས་ད་རྒྱས་པར་རྒྱས་པར་བཤད་པ་ལ་ཕན་གནོད་ལ་ལྟོས་པ་ནི་དོན་དངོས་ལ་ལྟོས་པ་ནི་ས་སེམས་ཅན་དང་མཐུན་པར་བྱེད་པའི་ལུས་ངག་གི་སྤྱོད་པ་གང་གིས་སེམས་ཅན་དེ་ལ་སྡུག་བསྔལ་དང་ཡིད་མི་བདེ་བ་སྐྱེ་བར་སྣང་ན་དེ་ལྟར་བརྟགས་ཏེ་སྡུག་བསྔལ་དང་ཡིད་མི་བདེ་བ་ཡིད་མི་བདེ་དེས་སེམས་ཅན་དེ་ལ་མི་དགེ་བ་ལས་བསླངས་ཏེ་དགེ་བ་ལ་འཇོག་པར་མི་འགྱུར་ན། བྱང་སེམས་ཀྱིས་སྤྱོད་པ་དེ་འབད་ནས་སྤངས་ཏེ་དེའི་སེམས་དང་མཐུན་པར་བྱ། གལ་ཏེ་སྡུག་བསྔལ་དང་ཡིད་མི་བདེ་བ་དེས་གཞན་དགེ་བ་ལ་འཇོག་པར་ནུས་ན་ནི་གཞན་ལ་སྙིང་བརྩེ་བ་ཁོ་ན

གཞན་མི་དགེ་བ་ལས་བསླངས་ཏེ་དགེ་བ་ལ་འཇོག་པར་མི་འགྱུར་ན་གཞན་གྱི་སེམས་སྲུང་བའི་ཕྱིར་བཏང་ལ། དེ་གསུམ་ལས་བཟློག་པ་ཡིན་ན་སྙིང་བརྩེ་བ་ཁོ་ན་ཉེ་བར་བཟུང་ནས་འཇུག་པར་བྱ་ཡི་གཞན་གྱི་སེམས་དང་མི་བསྟུན་ནོ། དེ་བཞིན་དུ་ལུས་ངག་གི་སྤྱོད་པ་གང་གིས་ཕ་རོལ་ལ་འཕྲལ་དུ་བདེ་བ་དང་ཡིད་བདེ་བ་སྐྱེ་བར་སྣང་ན་ཕུགས་སུ་ཡང་ཕན་ན་ནི་འཇུག་ལ། ཕུགས་སུ་གནོད་ན་ནི་གཞན་དང་མི་བསྟུན་མི་བསྟུན་པ་སོགས་ཀྱང་སྔར་བཞིན་རིག་པར་བྱའོ། ཡང་བྱང་སེམས་སེམས་ཅན་དང་མཐུན་པར་བྱེད་བྱེད་པ་ན་གཞན་ཁྲོ་བས་ཀུན་དཀྲིས་ཀུན་ནས་དཀྲིས་པ་ལ་ཁྲོ་བ་མ་ཞི་བའི་བར་དུ་དེའི་བསྔགས་པ་ཡང་མི་བརྗོད་ན

གཞན་དག་གཞན་དག་སྨ་འབེབས་པ་ན་དེ་ལ་འཁྲུགས་པར་མི་བྱེད་དེ། དེ་དག་ཉིད་ལ་ནི་གཞན་དག་ལ་སྨ་འབེབས་པ་དེ་འདྲ་གཞན་གྱི་སྨ་བརྙས་བཅོས་བྱ་བ་ལ་སོགས་པ་དེ་འདྲ་ལ་ཡང་འཁྲུགས་པར་མི་བྱེད་དེ། དེ་དག་ཉིད་ལ་སྙིང་བརྩེ་བའི་ཕྱིར་སྨ་འབེབས་པར་ཟད་དེ་དབང་པོ་རྣམས་རབ་ཏུ་ཞི་བས་བྱེད་དོ། སྐྱེ་བོ་མང་པོའི་ནང་དུ་སྨ་འབབ་པའི་རྒྱུ་ཡིན་པའི་ཕྱིར་འཕྱ་བར་མི་བྱེད་ལ་ཟེར་སྨ་འབབ་པའི་རྒྱུ་ཡིན་ན་འུ་རེག་བྱེད་རྒྱུ་ཡིན་པས་འཕྱ་བར་མི་བྱེད་ལ། འཕྱ་བར་མི་བྱེད་ལ་སྟིང་བ་དང། བག་འཁུམ་ཡང་མི་བྱེད་དོ། འཕྱ་བར་མི་བྱེད་སྟིང་བ་དང།

བྱས་པའི་གནས་དེ་ཚོ་གླེང། སྐད་ཆ་ངན་པས་མི་འདྲ་བྱས་སོང་ང་ཟེར་སོང་ན་ཁོ་ལ་མ་གླེང། སྐད་ཆ་མ་ཤོད་ཟེར་མི་གླེང་དེ་སྐྱེངས་པས་ཤོད་སྐྱེངས་པ་ཟེར་སོང་ན་ད་ཀུན་ནས་བདེ་བས་སོད་མ་ཤོད། དགའ་བ་ཤེས་ཆུང་ང་རྣམས་ཀྱི་མདུན་དུ་བདག་ཉིད་ས་མཐོ་བར་དགའ་བ་ཤེས་ཆུང་བདག་ཉིད་མཐོ་བར་མི་སྟོན་ཏེ། ཞུམ་པའི་རྒྱུ་ཡིན་པའི་ཕྱིར་ས་ཡ་དགའ་བ་ནས་ཆུང་བ་དེ་ཚོ་ལ་རིགས་ནི་མཐོང་དོགས་མ་བྱེད། གཞན་དག་ལ་མི་བསྟེན་པར་ཡང་མི་བྱེད་དེ། ཤེས་ཤིང་འདྲིས་པ་མེད་པར་འགྱུར་བའི་ཕྱིར་རོ། ཧ་ཅང་བསྟེན་པར་མི་བྱེད་དེ་རྟག་ཏུ་འགྲོགས་པས་ཕ་རོལ་གྱི་བྱ་བ་ལ་བར་ཆད་དུ་འགྱུར་བས་མི་དགའ་བའི་ཕྱིར་རོ། ཧ་ཅང་བསྟེན་པར་མི་བྱེད་བསྟེན་པར་ཧ་ཅང་བསྟེན་པར་མི་བྱེད་དེ། ད་དུས་མ་ཡིན་པར་བསྟེན་པར་ཡང་མི་བྱེད་དེ་དུས་དུས་སུ། བསྟེན་པ་ནི་ས་བསྟེན་པ་སྟེ། དེ་གསུམ་ནི་འདྲིས་པ། དེ་གསུམ་ནི་འདྲིས་པ། ཆེས་པ་སྤངས་པའི་ཕྱིར། འདྲིས་པ། དེ་གསུམ་ནི་འདྲིས་པ་ཆེས་པ་སྤངས་པའི་ཕྱིར།

སྐད་ཆ་གང་པོ་མ་ཤེས་ཟེར་བ་ཡིན། མ་འདྲིས་པ་ལ་ཡིད་རྟོན་པར་ཡང་མི་བྱེད་དེ་རྣམ་པ་གཞན་དུ་སེམས་པའི་ཕྱིར། ཕ་རོལ་རྒྱུན་དུ་མི་བསླང་ཞིང་ཚུར་ལ་ཕ་རོལ་རྒྱུན་དུ་མི་བསླང་ཞིང་ཚུར་ལ་བྱིན་པ་ལ་ཡང་ཚོད་ཤེས་པར་བྱ་སྟེ་སྐྱོ་བ་དང་ཕ་རོལ་རྒྱུན་དུ་མེ་བླངས་ཤིང། རྒྱུན་དུ་མི་བསླང་ཞིང་ཚུར་ལ་བྱིན་པ་ཡང་ཚུར་ལ་བྱང་ཆུབ་སེམས་དཔའ་ལ་ཚུར་ལ་བྱིན་པ་དེ་འདྲ་སྟེར་དེ་འདྲ་བྱུང་ན་ཡང་ཚོད་ཤེས་པར་བྱ་སྟེ། སྐྱོ་བ་དང་མ་དད་ཅིང་འཕྱ་བ་དང་ཕྱིར་ཞིང་མི་སྟེར་བ་དང་ཚིག་པ་ཟ་བ་དང་བྱིན་ན་ཡང་བརྙས་པ་སྐྱེ་བའི་ཕྱིར་རོ། ས་དང། ཟས་སྐོམ་སོགས་ལ་བོས་ན་ཡང་ཟས་སྐོམ་སོགས་ལ་བོས་ན་ཡང་མི་བསླང་སྟེ་བསམ་པའི་བར་ཆད་དུ། ཟས་སྐོམ་སོགས་ལ་བོས་ན་ཡང་ཨ་ལས་མི་སྤང་བསམ་པ། མི་བསླང་མི་སྤང་གི་མི་སྤང་སྟེ་བསམ་པའི་བར་ཆད་དུ་འགྱུར་བའི་ཟས་འཇོག་གོ།

བསམ་གཏན་ནམ། བསྙེན་རྫོགས་བྱེད་དོ་ཞེས་མི་དགའ་བ་མེད་པར་བྱའོ། ཡང་ན་མེད་ན་འུ་རེ་འདི་འདྲ་ལ་འགྲོ་མ་ཐུབ་ནས་ང་ཆོས་མཐུན་གྱི་ལས་ཀ་འདི་འདྲ་བྱས་ཡོད་ཁོས་དོན་དག་བྲེལ་བ་ཡོད་ཅེས་བཤད་ནས་ཁྱོད་ཧ་ཅོག་གོ། མི་དགའ་བ་མེད་པར་བྱས། དོན་ཚན་དེ་དག་རེ་རེའི་མགོར་ས་ད་དོན་ཚན་གོང་དུ་བཤད་པའི་དོན་ཚན་དེ་དག་རེ་རེའི་མགོར་བྱང་ཆུབ་སེམས་དཔའ་གཞན་གྱི་སེམས་དང་མཐུན་པར་བྱེད་པ་ནི་ཞེས་སྦྱར་རོ། བྱང་ཆུབ་སེམས་དཔའ་དོན་ཚན་དེ་དག་རེ་རེའི་མགོར་བྱང་ཆུབ་སེམས་དཔའ་གཞན་གྱི་སེམས་དང་མཐུན་པར་བྱེད་པ་ཞེས་སྦྱར་རོ། ད་ཡང་དག་པར་ཞུགས་པའི་དོན་བྱེད་པ་ནི་དད་པ་དང་ཚུལ་ཁྲིམས་དང་ཐོས་པ་དང་གཏོང་བ་དང་ཤེས་རབ་ཀྱི་ཡོན་ཏན་དང་ལྡན་པ་ལ་དེ་དང་དེའི་གཏམ་གྱིས་གཟེངས་བསྟོད་པའོ། ཟེར་ད་ནི། འཕགས་པའི་ནོར་བདུན་དགུ་པ། ནོར་བདུན་ལྡན་ཏེ་ནོར་བདུན་དང་ལྡན་པ་དེ་འདྲའི་གང་ཟག་དེ་ཚོར་ཡིན་ན་ནི་ཡང་དེ་དང་དེ་རང་གི་དེ་ནི་གཟེངས་བསྟོད་ཁོ་ལ་བསྟོད་ར་དང། ཚུལ་ཁྲིམས་དང་གཏོང་བ་ནི་ཟེར་ལུས་དང་ལོངས་སྤྱོད་ཕུན་སུམ་ཚོགས་པའི་རྒྱུ་སྟེ། མངོན་མཐོའི་རྒྱུ། ཤེས་རབ་ནི་ངེས་ལེགས་ཀྱི་རྒྱུ། ཤེས་རབ་འདྲེན་པ་ནི་ཤེས་རབ་འདྲེན་བྱེད་ནི་ཐོས་པའོ། དད་པ་ནི་སྔོན་འགྲོ་སྔོན་འགྲོའི་གཉིས་ཀ་ལ་དགོས་པའི་རྒྱུ་ཡིན། དད་པ་ནི་དེ་གཉི་ག་ལ་འཇུག་པའི་རྒྱུའོ། མངོན་མཐོ་ལ་འཇུག་པའི་རྒྱུ་ཡང་དད་པ་ཡིན། ངེས་ལེགས་ལ་འཇུག་པའི་རྒྱུ་ཡང་དད་པ། ལོག་པར་ཞུགས་པའི་དོན་བྱེད་པ་ནི་ཉེས་པ་དང་འགལ། ཉེས་པ་དང་འགལ་བ་ཆུང་འབྲིང་ཆེ་གསུམ་ལ་བསམ་པ་མ་འཁྲུགས་པ་དང་སྡང་བ་མེད་པའི་ཚིག་གིས་སྨ། སྨ་དབབ་པ། ཆུང་འབྲིང་ཆེ་གསུམ་གྱི་ཆེ་གསུམ་བྱ་སྟེ། ཆད་པས་གཅོད་པ་ཡང་དེ་དང་འདྲའོ། ད་དེ་འདྲ་ལ་ཡིན་ན་ཡང་ཆད་པས་གཅོད་ཚུལ་དེ་ལ་ཡིན་ན་ཆུང་འབྲིང་ཆུང་གསུམ་གྱི་ཆད་པ་དེ་འདྲ་གཅོད་ཟེར་རོ། ཉེས་པ་ཆུང་འབྲིང་ལ་ནི་དེ་དང་གཞན་དག་ལ་སྙིང་བརྩེ་བའི་བསམ་པས་སླར་དགུག་པའི་ཕྱིར་ཟླ་བ་གཅིག་གཉིས་སམ་ལོ་འགའ་ཙམ་རེ་ཞིག་བསྐྲད་པར་བྱའོ། ཟེར་ད་ཉེས་པ་ཆུང་འབྲིང་དེ་དག་ལ་གཞན་བརྩེ་བའི་བསམ་པས་སླར་དགུག་པར་བྱ་བའི་ཕྱིར་དུ་ཡང་ཟླ་བ་གཅིག་དང་གཉིས་དེ་འདྲའི་ལོ་འགའ་ཙམ། རེ་ཞིག་བདག་པོ་མ་རྒྱག་ཟེར་ནས་མར་བསྐྲད། འོ་ཕྱིར་བསྐྲད། བསྐྲད་ནི་ཞོ་སོང་ནུ་ག། རྒྱལ་སྲས་བྱང་ཆུབ་སེམས་དཔའ། ཉེས་པ་ཆེན་པོ་ལ་ནི་དེ་དག་ལ་སྙིང་བརྩེ་བས་དེ་དག་བསོད་ནམས་མ་ཡིན་པ་མང་དུ་འཛིན་པར་མི་འགྱུར་བ་དང་གཞན་ལ་ཡང་ཕན་པར་འདོད་པས་ཕྱིན་ཆད་འགྲོགས་པ་དང་ལོངས་སྤྱོད་པར་མི་བྱ་བ་དང་ཇི་སྲིད་འཚོའི་བར་དུ་ཚུར་མི་འགུགས་པའི་ཚུལ་གྱིས

སྤྱོད་པ་དག་ལས། ཕྱག་ལ་སོགས་པ་བདག་གིར་བྱེད་པའོ། དེ་ལ་ཉེས་པ་ནི་བྱ་བའི་རིགས་ལ་མི་བྱེད་པའོ། ཉེས་པ་ནི་བྱ་བའི་རིགས་བྱ་བའི་བྱ་བའི་རིགས་པ་བྱ་བའི་རིགས་པ་མི་བྱེད་པའོ། འགལ་བ་ནི་བྱ་བའི་མི་རིགས་པ་བྱེད་པའོ། གང་ཟག་ཉེས་པ་ནི་བྱ་བའི་རིགས་པ་དེ་བྱ་བ་རིགས་པ་དེ་མི་བྱེད་པ་ཡིན། འགལ་བ་ནི་བྱ་བའི་མི་རིགས་པ་མི་རིགས་པ་བྱེད་པའོ་ཞེས་སློབ་དཔོན་ཡོན་ཏན་འོད་ཀྱིས་བཤད་དོ། ད་ནི་སློབ་དཔོན་ཡོན་ཏན་འོད་ཀྱི་ག་རེ་ཡོད་ཡིན་ན་སློབ་དཔོན་ཡོན་ཏན་འོད་ནི་འདུལ་བ་ལ་ནི་ཡིན་པ་ཡིན་ན་སློབ་དཔོན་ཡོན་ཏན་འོད་ནི་མ་ངེས་གསུངས། སློབ་དཔོན་ཡོན་ཏན་འོད་རྒྱན་དྲུག་མཆོག་གཉིས་ཀྱི་སློབ་དཔོན་ཡོན་ཏན་འོད་དེ་རང་ཡིན་པ་ཡིན་ན་གང་འདྲ་ཡིན་ན་ད་ནི་ཆེས་རིང་པོ་ཞིག་མིན་མ་ངེས་གསུངས། རྫུ་འཕྲུལ་གྱིས་གདུལ་བར་བྱ་བའི་སེམས་ཅན་གྱི་དོན་བྱེད་པ་ལ་ཡང་རྫུ་འཕྲུལ་གྱིས་གདུལ་བར་བྱ་བའི་སེམས་ཅན་གྱི་དོན་བྱེད་པ་ལ་གཉིས་ལས། རྫུ་འཕྲུལ་གྱིས་སྐྲག་པར་བྱ་བ་ནི་ཚ་གྲང་གི་སེམས་ཅན་དམྱལ་བ་རྣམས་སྤྲུལ་ནས་མིར་གྱུར་པའི་ཉེས་སྤྱོད་བསགས་པའི་འབྲས་བུ་མི་སྡུག་པ་འདི་ལ་ཁྱོད་ལྟོས་ཅིག་ཅེས་སྐྱོ་བར་བྱས་ནས་ཉེས་སྤྱོད་སྤོང་དུ་འཇུག་པ་དང། སེམས་ཅན་ཁ་ཅིག་བྱང་ཆུབ་སེམས་དཔའ་འཁོར་ཆེན་པོའི་ནང་ན་འདུག་པ་ལ། བྱང་ཆུབ་སེམས་དཔའ་འཁོར་ཆེན་པོའི་ནང་ན་འདུག་པ་ལ་དྲི་བས་སྨ་དབབ་པའི་ཚིག་མི་བཙུན་པར་བྱ་བར་འདོད་པ་ལ་བྱང་ཆུབ་སེམས་དཔའ་ལག་ན་རྡོ་རྗེའམ་གནོད་སྦྱིན་ཁ་དོག་འཕགས་ཤིང་ལུས་དང་སྟོབས་ཆེ་བ་གང་རུང་ཞིག་ཏུ་སྤྲུལ་ནས་འཇིགས་ཤིང་སྐྲག་པར་བྱེད་པ་ཡང་རང་ག་ལ་ཡིན་ན་བྱང་ཆུབ་སེམས་དཔའ་དེ་ནི་ཕྱག་ན་རྡོ་རྗེ་དང་གནོད་སྦྱིན་ཁ་དོག་འཕགས་ཤིང་འོ་དེ་འདྲའི་ལ་སྤྲུལ་ནས་འཇིགས་སྐྲག་པར་བྱེད། དེས་ཡིད་ཆེས་པ་སྐྱེས་ཤིང་གུས་པར་གྱུར་པ་ན་དྲི་བ་ལེགས་པ་ཁོ་ནར་ལན་འདེབས་སུ་གཞུག་པ་དང་སོ་སོར་དྲིས་པ་ལན་བཏབ་པ་དེས་སྐྱེ་བོ་ཕལ་མོ་ཕལ་པོ་ཆེ་དེ་དག་འདུལ་བའོ། འདི་ནི་འཁོར་ཆེན་པོའི་ནང་དུ་བྱང་ཆུབ་སེམས་དཔའ་ལ་གནོད་པ་བྱ་བའི་བསམ་པས་མི་སྨྲ་བ་ལ། ཕྱིར་དྲིས་པའི་ལན་འདེབས་སུ་གཞུག་པའི་ཕྱིར་དུ་རྫུ་འཕྲུལ་གྱིས་སྐྲག་པར་བྱས་ནས་དྲིས་པ་ལན་འདེབས་སུ་བཅུག་པ་ཡིན་པར་ས་ཛི་ན་པུ་ཏྲ་སོགས་འཆད་དོ། རྫུ་འཕྲུལ་གྱིས་འདུན་པར་བྱ་བ་ནི། ད་རྫུ་འཕྲུལ་གྱིས་འདུན་པར་བྱ། གཅིག་ཏུ་གྱུར་ནས་གཅིག་ཏུ་གྱུར་ནས་མང་པོར་གྱུར། མང་པོར་གྱུར་ནས་གཅིག་ཏུ་འགྱུར་བ། རྩིག་པ་དང་རི་དང་ར་བ་ལ་ལུས་ཀྱིས་ཐོགས་པ་མེད་པར་ཐད་ཀར་འགྲོ་བ་ནས་ཚངས་པའི་འཇིག་རྟེན་གྱི་བར་དུ་ལུས་ཀྱིས

དེ་ནས་འདུན་ཞིང་མགུ་བ་ལ་དགའ་བར་བྱས་ནས་མ་དད་པ་དང་ཚུལ་ཁྲིམས་འཆལ་བ་དང་ཐོས་པ་ཉུང་ངུ་དང་སེར་སྣ་ཅན་དང་ཤེས་རབ་འཆལ་བ་རྣམས་རིམ་པ་བཞིན་དུ་དད་པ་དང་ཚུལ་ཁྲིམས་དང་ཐོས་པ་དང་གཏོང་བ་དང་ཤེས་རབ་ཕུན་སུམ་ཚོགས་པ་ལ་དགོད་པའོ། དོན་བྱེད་བཅུ་གཅིག་གི་གྲངས་སེམས་ཅན་དོན་བྱེད་ཀྱི་དོན་དོན་གྲངས་ཉག་ཡིན་ན་བཅུ་གཅིག་ཡོད་པ་དོན་བྱེད་བཅུ་གཅིག་གི་གྲངས་འགྲེལ་པ་གཞན་ལས། དོན་བྱེད་བཅུ་གཅིག་གི་གྲངས་འགྲེལ་པ་གཞན་རྣམས་ལས་གཞན་དུ་བཤད་ཀྱང། འགྲེལ་པ་གཞན་ལ་འདི་འུ་རེ་གོང་དུ་བཤད་པ་དེ་མ་བཤད་པར་གཞན་དུ་གྲངས། གྲངས་འདྲེན་མི་འདྲ་དེ་འདྲ་འདྲེན་མིན་སོང་བ་ཡིན་པས། དོན་བྱེད་བཅུ་གཅིག་གི་གྲངས། འགྲེལ་པ་གཞན་རྣམས་ནས་གཞན་དུ་བཤད་ཀྱང་སྔར་བཤད་པ་དེ་སྡོམ་པ་ཉི་ཤུ་པའི་དཀའ་འགྲེལ་ནས་བཤད་པ་ལྟར་ཡིན་ཏེ། ད་ལྟ་རྗེ་རིན་པོ་ཆེ་ནི་རུ་ཀུ་ཡེ་ཏེ་སྡོམ་པ་ཉི་ཤུ་པའི་དཀའ་འགྲེལ་ནས་གསུངས་པ་ལྟར་ཡིན། དེ་རང་བྱས་ན་འགྲིག་གི་རེད་གསུངས་འདུག་སྡོམ་པ་ཉི་ཤུ་པའི་དཀའ་འགྲེལ་ནས་བཤད་པ་ལྟར་ཡིན་ཏེ་གཞུང་དུ་གཞུང་དུ་བྱ་བ་བྱེད་པའི་གྲོགས་དང་ན་བ་དང་སྡུག་བསྔལ་བའི་གྲོགས་བྱེད་པ་གསུམ་ཀ་གཅིག་ཏུ་འདུས་པ་དང་ཤིན་ཏུ་མཐུན་ནོ། ཟེར་ད་དེ་གའི་དེ་སེམས་ཅན་དོན་བྱེད་ཀྱི་དོན་བཅུ་གཅིག་བྱེད་དགོས། འུ་རེས་གོང་དུ་བཤད་པ་དེ་མིན་པར་འགྲེལ་པ་གཞན་ལས་གཞན་དག་བཤད་ཀྱི་འདུག་ཨ་འདི་ནི་གོང་དུ་བཤད་པ་དེ། དེ་ནི་སྡོམ་པ་ཉི་ཤུ་པའི་དཀའ་འགྲེལ་ནས་བཤད་པ་ལྟར་ཡིན་གསུང་བ་ཡིན་པ་དེ་དེ་དང་དེ་ནི་མཐུན་གྱི་གསུངས་ཛི་ན་མི་ཏྲས་བདག་གི་བསོད་ནམས་འཕེལ་བས་འཕེལ་བར་བྱ་བའི་ཕྱིར་བྱས་པའི་དགེ་བ་ཆོས་སྡུད་ནི་གཞན་དག་ལ་ཕན་གདགས་པ་སྒྲུབ་པའི་བསམ་པས་སེམས་ཅན་གྱི་དོན་བྱ་བའི་ཚུལ་ཁྲིམས་སུ་འགྱུར་རོ་ཞེས་དངོས་སུ་གཞན་གྱི་དོན་མི་བྱེད་ཀྱང་གཞན་དོན་དུ་དམིགས་ནས་བྱས་པ་ཡང་སེམས་ཅན་དོན་བྱེད་པའི་ཚུལ་ཁྲིམས་སུ་བཤད་ཀྱང་འདིར་དངོས་སུ་སེམས་ཅན་གྱི་དོན་བྱེད་པ་ལ་གསུངས་སོ་ད་འདི་འདི་དེ་སྐད་དུ་དངོས་སུ་སེམས་ཅན་དོན་བྱེད་རྐྱང་ལ་གསུངས་སོ། དེ་ལ་སེམས་ཅན་གྱི་དོན་དངོས་སུ་མི་བྱེད་པ་དེ་སེམས་ཅན་གྱི་དོན་བྱེད་པའི་ཚུལ་ཁྲིམས་དང་མི་ལྡན་པར་ཐལ་བའི་སྐྱོན་མེད་དེ། དངོས་སུ་སྤང་བྱ་སྡོམ་པའི་སེམས་མེད་པ། དངོས་སུ་སྤང་བྱ་སྡོམ་པའི་སེམས་མེད་པ་ཡིད་གཞན་དུ་གཡེངས་པ་དང་གཉིད་ལོག་པ་སོགས་ཀྱི་ཚེ་སྡོམ་པའི་ཚུལ་ཁྲིམས་ཡོད་པ་བཞིན་ནོ། གཉིད་ལོག་པ་དང་དེ་འདྲའི་སྐབས་སུ་དངོས་སུ་དེ་འདྲ་མེད་ན་ཡང། དངོས་སུ་སྤང་བྱ་སྡོམ་པའི་སེམས་མེད་པ་ཡིད་གཞན་དུ་སྤང་བྱ་སྡོམ་པའི་སེམས་མེད་པ་དངོས་སུ་དེ་འདྲ་མེད་ན་ཡང། གཉིད་ལོག་པ་དང་ཡིད་གཡེངས་པ་དེ་འདྲ་ཡོད་ན་ཡང་དེའི་ཚེ། སྡོམ་པའི་ཚུལ་ཁྲིམས་ཡོད་ཡོད་པས་སོ། སྡོམ་པའི་ཚུལ་ཁྲིམས་ཡོད་པ་བཞིན་ནོ། སེམས་བསྐྱེད་དང་དེ་ནི་ཡིན། སེམས་བསྐྱེད་དང་ཡི་དམ་བླང་བའི་ཆོ་ག་ལས། ལས་དང་པོ་པ་ལ་ནི་སྡོམ་པའི་ཚུལ་ཁྲིམས་གཙོ་བོ་ཡིན་པའི་ཕྱིར་ན་ཡི་དམ་གྱི་སྤྱོད་པའོ། མོས་པས་སྤྱོད་པ་ཅན་ལ་ནི་དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་གཙོ་བོ་ཡིན་པའི་ཕྱིར་ན། གང་འདི་ཟེར་ལས་དང་པོ་ལ་སྡོམ་པའི་ཚུལ་ཁྲིམས་གཙོ་བོ་ཡིན་པའི་ཕྱིར་ཡི་དམ་གྱི་སྤྱོད་པ་འདི་བྱེད་དགོས་པས་ཟེར་དམ་བཅའ་སྟེ། མོས་པ་ཅན་ལ་ནི་དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་གཙོ་བོ་ཡིན་པའི་ཕྱིར་ན་ཏིང་ངེ་འཛིན་གྱི་སྤྱོད་པའོ། ས་ལ་ཞུགས་པ་རྣམས་ལ་ནི་སེམས་ཅན་གྱི་དོན་བྱ་བ་ཉིད་གཙོ་བོ་ཡིན་པའི་ཕྱིར་ན་སེམས་མགུ་བའི་སྤྱོད་པའོ། ཞེས་གཙོ་ཆེ་ཆུང་གིས་དེ་ལྟར་གསུངས་ཀྱང་སྡོམ་པ་བླངས་པའི་དུས་ཉིད་ནས་སེམས་ཅན། སྡོམ་པ་བླངས་པའི་དུས་ཉིད་ནས་སེམས་ཅན་དོན་བྱེད་ལ་བསླབ་དགོས་ཤིང། མངོན་པར་ཤེས་པ་དང་མི་ལྡན་པའི་རིང་ལ་གཞན་གྱི་དོན་བྱེད་པ་གནད་དུ་འགྲོ་དཀའ་བ་ལ་སློབ་དཔོན་འདིས་དོན་བྱ་བའི་ཡུལ་སེམས་ཅན་གྱི་རྣམ་དབྱེ་དང་དེ་དག་གི་དོན་བྱེད་ཚུལ་རྣམས་གསལ་བར་གསུངས་པ་འདི་ཤིན་ཏུ་གལ་ཆེ་བས་ལེགས་པར་ཤེས་པར་བྱས་ལ་དེ་དག་དང་མཐུན་པར་གཞན་གྱི་དོན་བྱ་སྟེ། དེ་ལྟར་ན་བྱང་ཆུབ་སེམས་དཔའ་རྣམ་པ་ཐམས་ཅད་ཀྱིས་སེམས་ཅན་གྱི་དོན་བྱ་བའི

མདོར་ན་འདུ་བ་རྣམ་པ་གསུམ་དུ་བསྡུས་ཏེ། བསྡུས་ཏེ་སྡོམ་པའི་ཚུལ་ཁྲིམས་སོགས་གསུམ་པོ་དེ་རང་བྱེད་དེ་ལ་སྡོམ་པ་ནི་སོ་སོར་ཐར་པ་རྒྱས་བཤད་དང་བཅས་ནས་ཇི་ལྟར་གསུངས་པ་ལྟར་སློབ་པའོ། དགེ་བ་ཆོས་སྡུད་པ་ནི་སེམས་དྲུག་ལ་བརྟགས་ནས་ཉམས་སུ་ལེན་པ་ཡིན་ཏེ། བསྡུ་བ་ལས། བསྡུ་བ་ལས། འདུལ་བ་ནི་བསྡུ་ན་རྣམ་པ་གསུམ་དུ་རིག་པར་བྱ་སྟེ་རེ་ཞིག་བཅོམ་ལྡན་འདས་ཀྱིས་ཉན་ཐོས་རྣམས་ཀྱི་འདུལ་བ་ལ་ཉན་ཐོས་རྣམས་ཀྱི་འདུལ་བ་ལ་འདུལ་བ་ལ་དང་པོར། སྡོམ་པའི་ཚུལ་ཁྲིམས་ཀྱི་འདུལ་བ་ཇི་ལྟར་འདོད་པ་དེ་ནི་འདུལ་བ་བསྡུས་པ་ཡིན་པར་བལྟ་བར་བྱའོ། དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་ཀྱི་འདུལ་བ། བསྡུས་པ་གང་ཞེ་ན། དགེ་བའི་ཆོས་སྡུད་པའི་ཚུལ་ཁྲིམས་ལ་བརྩོན་པའི་བྱང་ཆུབ་སེམས་དཔས་མདོར་བསྡུས་ན་སེམས་དྲུག་ལ་སོ་སོར་བརྟག་པར་བྱའོ། སེམས་དྲུག་གང་བ་ཟེར་ན་སེམས་དྲུག་གང་ཞེ་ན་ཁྱད་དུ་གསོད་པའི་སེམས་ལེ་ལོ་དང་ལྡན་པའི་སེམས་སྒྲིབ་པའི་སེམས་དང། བརྩལ་བས། ཡོངས་སུ་སྐྱོ་བའི་སེམས་དང། གནོད་པ་དང་ལྡན་པའི་སེམས་དང་བར་ཆད་དང་ལྡན་པའི་སེམས་སོ། ས་བདག། ཁོ་ག་འདྲའི་ས་སོ་ན་ཚུལ་ཁྲིམས་དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་ལ་བརྩོན་པའི་བྱང་ཆུབ་སེམས་དཔས་མདོར་བསྡུ་ན། སེམས་དྲུག་ལ་སོ་སོར་བརྟག་པར་བྱ། སེམས་དྲུག་པོ་གོ། ད་ཁྱད་གསོད་ཀྱི་སེམས་དང་ལེ་ལོ་དང་ལྡན་པའི་སེམས་དང་སྒྲིབ་པའི་སེམས་དེ་འདྲ་ནུས་བ་མིན་འགྲོ། སེམས་དྲུག་པོ་དེ་ལ་བརྟག་དཔྱད་བྱས་གཟུང་གི། བདེན་པར། བརྟག་པར་བྱའོ། དེ་ལ་བྱང་ཆུབ་སེམས་དཔའི་དགེ་བའི་ཆོས་རྣམས་ལ། སྤང་བར་སེམས་པ་ཉིད་དང་མི་མོས་པའི་སེམས་ཉིད་དང་བརྙས་པའི་སེམས་ཉིད་གང་ཡིན་པ་དེ་ནི་ཁྱད་དུ་གསོད་པའི་སེམས་ཁྱད་དུ་གསོད་པའི་སེམས་ཟེར་མཁན་གོ་དག་དགེ་བའི་ཆོས་བྱེད་པ་ལ་སྤང། སྤང་བར་སེམས་པ་དང་མི་མོས་པའི་སེམས་ངོ་བོ་དེ་ཚོ་ཁྱད་གསོད་སེམས། ལེ་ལོ་དང། གླགས།

གླགས་ངལ་དང་གླགས་ངལ་ལའང་ངལ་བྱེད་མདོ་སྔགས་བྱ་བ་དེ་ཚོ་ཡིན་པ་མིན་འགྲོ་བྱེད་དེ་ནི་བག་མེད་པས་ཀུན་ནས་དཀྲིས་པའི་སེམས་དེ་ཚོ་ལེ་ལོ་ལྡན་པའི་སེམས། འདོད་པ་ལ་འདུན་པ་ལ་སོགས་པ་སྙོམས་པ་འདོད་པ་ལ་འདོད་ཡོན་ལ་འདུན་པ། དང་ཉེ་བའི་ཉོན་མོངས་ཉོན་མོངས་པའི་སྒྲིབ་པ། གང་ཡང་རུང་བས་ཀུན་ནས་དཀྲིས་པའི་སེམས་ནི་སྒྲིབ་པའི་སེམས། བརྩོན་འགྲུས་བརྩམས་བཞིན་གནས་པའི་ལུས་ཀྱི་ངལ་བ་ནི། བརྩོན་འགྲུས་བརྩམས་བཞིན་ལུས་ཀྱི་ངལ་བ་དང་སེམས་ཀྱི་དུབ་པས་ཟིལ་གྱིས་གནོན་པའི་སེམས་ནི་བརྩལ་བས་ཡོངས་སུ་ངལ་བའི་སེམས་ཞེས་བྱའོ། གནོད་པ་གང་ཡང་རུང་བས་ཟིལ་གྱིས་གནོན་པའི་སེམས་སྦྱོར་བཟོད་པའི་མཐུ་མེད་པ་ནི་གནོད་པ་དང་ལྡན་པའི་སེམས་ཞེས་བྱའོ། སྨྲ་བ་ལ་དགའ་བ་ལ་སོགས་པས། བར་ཆད་དང་ལྡན་པའི་སེམས་ནི་བར་ཆད་དང་ལྡན་པའི་སེམས་ཞེས་བྱའོ་ཞེས་གསུངས་སོ། སེམས་དེ་ཚོ་རེ་རེ་ནས་སེམས་དེ་དག་སྐྱེས་པ་ན་དང་དུ་བླངས་པ་དང་མ་བླངས་པ་ལ་ཉེས་པར་འགྱུར་མི་འགྱུར་ཡང། སེམས་དེ་དག་དང་དུ་བླངས་མ་བླངས་ལ་ཉེས་པར་འགྱུར་མི་འགྱུར་ཡང། དེ་ཉིད་ལས་བྱང་ཆུབ་སེམས་དཔས་སེམས་དྲུག་པོ་དེ་དག་ལ་དེ་ལྟར་སོ་སོར་བརྟག་པར་བྱ་སྟེ་ཅི་བདག་གི་སེམས་ལ་སེམས་དྲུག་པོ་དེ་དག་ལས་གང་ཡང་རུང་བ་རབ་ཏུ་སྤྱོད་པ་ཡོད་དམ་འོན་ཏེ་མེད་སྙམ་དུ་སོ་སོར་བརྟག་པར་བྱ། དེ་ལས་བྱང་ཆུབ་སེམས་དཔས་སེམས་དང་པོ་གསུམ་པོ་དག་ནི་སྐྱེས་སོ། སེམས་དང་པོ་གསུམ་པོ་དག་ནི་སྐྱེས་སོ་ཅོག་ཏུ་དང་དུ། སྐྱེས་སོ་ཅོག། སྐྱེས་ག་དུས་སྐྱེས་ན་ཡང་སྐྱེས་མ་ཐག་ཏུ་དེ་དག་དང་དུ་མི་བླང་བར་བྱའོ། ག་དེ་དང་དུ་ལེན་པར་བྱེད་ཅིང་སྤོང་བར་མི་བྱེད་ན། ཐམས་ཅད་དུ་ཁ་ན་མ་ཐོ་བ་དང་བཅས་པར་འགྱུར་ཏེ་ཉེས་པ་ཡོང་གི། རྩོལ་བས་ཡོངས་སུ་སྐྱོ་བའི་སེམས་ནི་སྐྱེས་པ་ན་གལ་ཏེ་འདི་ལྟ་བུའི་སེམས་ཀྱིས་དགེ་བའི་ཆོས་རྣམས་ལ། སྦྱོར་བ་གཏོང་བར་བྱེད་དེ་ཅི་ནས་ཀྱང་ལུས་དང་སེམས་ངལ་ཞིང་དུབ་པར་བྱེད་པ་འདི་སོ་སོར་བསལ་ནས་ཡང་དགེ་བའི་ཆོས་རྣམས་ལ་སྦྱོར་བར་བྱའོ་སྙམ་དུ་སེམས་ན་ནི་ཁ་ན་མ་ཐོ་མེད་པར་འགྱུར་རོ། གལ་ཏེ་བདག་ལ་དགེ་བ་ལ་སྦྱོར་བ་གང་གིས་བདག་ཚེ་འདི་ལ་སྡུག་བསྔལ་བར་གྱུར་པ་འདི་ལྟ་བུ་ཨ་འདི་ལྟ་བུས་ཅི་ཞིག་བྱ་སྙམ་དུ་སེམས་ཤིང། ཐམས་ཅད་ཀྱིས་ཐམས་ཅད་དུ་གཏན་སྤོང་བར་བྱེད་ན་ནི་དེ་དེ་ལ་ཁ་ན་མ་ཐོ་བ་དང་བཅས་པར་འགྱུར་རོ། གནོད་པ་དང་ལྡན་པའི་སེམས་ནི་ཉེ་བར་གནས་པར་གྱུར་ན་བྱང་ཆུབ་སེམས་དཔས་དགེ་བའི་སྦྱོར་བ། སྦྱོར་བ་ལ་འདོད་དགུར། སྦྱོར་བ་ལ་འདོད་དགུར་བྱར་མེད་པ་ཡིན་པས་དེ་དང་དུ་བླངས་ཀྱང་ཁ་ན་མ་ཐོ་བ་མེད་དོ། བར་ཆད་དང་ལྡན་པའི་སེམས་ནི་ཉེ་བར་གནས་པར་གྱུར་པ་ན་གལ་ཏེ་འདོད་དགུར་བྱར་མེད་དམ། དོན། ཆེས་ཆེན་པོ་ཞིག། ཡང་དག་པར་རྗེས་སུ་མཐོང་ནས་དང་དུ་ལེན་པར་བྱེད་ན་ནི་ཁ་ན་མ་ཐོ་བ་མེད་དོ། གལ་ཏེ་དེ་ལ་འདོད་དགུར་བྱར་ཡོད་དམ། དོན་མེད་པའམ་དོན་ཆེས་ཆུང་བ་ཞིག་ཡང་དག་པར་རྗེས་སུ་མཐོང་ནས་དང་དུ་ལེན་པར་བྱེད་ན་ནི་ཁ་ན་མ་ཐོ་བ་དང་བཅས་པར་འགྱུར་རོ། སེམས་དྲུག་པོ་དེ་དག་ལས་སེམས་སྔ་མ་གསུམ་པོ་དག་གི་སེམས་སྔ་མ་གསུམ་པོ་དག་གི་སེམས་སྔ་མ་གསུམ་པོ་དག་གི་འབྱུང་བ་གསུམ་པོ་དག་གི་འབྱུང་བ་དང་དུ་བླངས་སོ་ཅོག་ནི་གཅིག་ཏུ་ཁ་ན་མ་ཐོ་བ་དང་བཅས་པར་འགྱུར་རོ། གནོད་པ་དང་ལྡན་པའི་སེམས་གཅིག་པུ་ནི་དང་དུ་བླངས་ཀྱང་ཁ་ན་མ་ཐོ་བ་མེད། སེམས་ལྷག་མ་གཉིས་ཀྱི་འབྱུང་བ་དང་དང་དུ་བླངས་སོ་ཅོག་རྣམ་གྲངས་ཀྱིས་ཁ་ན་མ་ཐོ་བ་དང་བཅས་པ་དང་ཁ་ན་མ་ཐོ་བ་མེད་པར་འགྱུར་རོ་ཞེས་གསུངས་པའོ། སེམས་ཅན་དོན་བྱེད་པ་སེམས་ཅན་དོན་དོན་བྱེད་ལ་འཇུག་པ་ན་གནས་དྲུག་ལ་བརྟག་དགོས་ཟེར་ཡང་ད་ལྟའི་དེ་དང་པོ་དེ་སེམས་དྲུག་ཟེར་ཡང་གནས་ལ་གནས་གནས་དྲུག་ལ་བརྟག་དགོས་ཏེ་བསྡུ་བ་ལས།

མ་བསམས་པ་བསམ་དུ་མེད་པ་དང་ཐོས་པའི་བར་ཆད་དང་བསམ་པའི་བར་ཆད་དང་ཐོས་པ་དང་བསམ་པ་བརྗེད་པ་དང་བསྒོམས་པ་ལས་བྱུང་བའི་དགེ་བ་མ་ཐོབ་པ་མི་ཐོབ་པ་དང་ཐོབ་པ་ཡོངས་སུ་ཉམས་པར་འགྱུར་རོ། ཆོས་འབྱོར་པ་ནི་དེ་ལས་བཟློག་པར་རིག་པར་བྱའོ་ཞེས་གསུངས་ཏེ། བདག་དང་གཞན་ནི་ཆོས་དང་ཟང་ཟིང་གིས་འབྱོར་པ་དང་རྒུད་པའི་གཞིའོ། གནས་དྲུག་ལ་བརྟགས་ནས་འཇུག་ལྡོག་བྱེད་ཚུལ་དང། དེ་དག་ལ་ཉེས་པར་འགྱུར་མི་འགྱུར་གྱི་ཚུལ་ཡང་དེ་ཉིད་ལས་དེ་ལ་བྱང་ཆུབ་སེམས་དཔས་བདག་ཉིད་ཀྱི་ཆོས་ཀྱིས་འབྱོར་པས་གཞན་དག་གི་ཟང་ཟིང་གིས་འབྱོར་པར་བྱ་བའི་ཕྱིར་སྦྱོར་བར་མི་བྱའོ། ཟང་ཟིང་གིས་འབྱོར་པར་བྱ་བའི་ཕྱིར་ཇི་ལྟ་བ་བཞིན་དུ། ཆོས་འབྱོར་པར་བྱ་བའི་ཕྱིར་ཡང་དེ་བཞིན་ཡིན་ནོ། དོན་གྱི་སྐབས་འདིར་ཆོས་ཀྱིས་ཕོངས་པ་ཞེས་བྱ་བ་ནི་བསླབ་པ་ཉམས་པས་བསྡུས་པ་དང་བསླབ་པ་ཉམས་པ་དང་རྗེས་སུ་མཐུན་པས་བསྡུས་པ་དང། ཐོབ་པའི་ཆོས་ཡོངས་སུ་ཉམས་པས་བསྡུས་པ་ཡིན་པར་རིག་པར་བྱའོ། བདག་ཉིད་ཀྱི་ཟང་ཟིང་གི་བདག་ཉིད་ཀྱི་ཟང་ཟིང་གིས་ཕོངས་པས་གཞན་དག་གི་ཟང་ཟིང་འབྱོར་པར་བྱ་བའི་ཕྱིར་ནི་བརྩོན་པར་བྱ་སྟེ། ཟང་ཟིང་འབྱོར་པ་དེ་ཡང་གལ་ཏེ་ཆོས་ཀྱིས་ཕོངས་པ། ཆོས་ཀྱིས་ཕོངས་པ་སྐྱེད་པར་མི་བྱེད་ནའོ། གལ་ཏེ་ཆོས་ཀྱིས་ཕོངས་པ་སྐྱེད་པར་བྱེད་ན་ནི་བརྩོན་པར་མི་བྱའོ། ཟང་ཟིང་འབྱོར་པར་བྱ་བའི་ཕྱིར་ཇི་ལྟ་བ་བཞིན་དུ། ཆོས་འབྱོར་པར་བྱ་བའི་ཕྱིར་ཡང་དེ་བཞིན་ཡིན་ནོ། བདག་ཉིད་ཀྱི་ཟང་ཟིང་འབྱོར་པས་གཞན་དག་གི་ཟང་ཟིང་འབྱོར་པར་བྱ་བའི་ཕྱིར་ཡང་བརྩོན་པར་བྱའོ། ཟང་ཟིང་འབྱོར་པར་བྱ་བའི་ཕྱིར་ཇི་ལྟ་བ་བཞིན་དུ། ཆོས་འབྱོར་པར་བྱ་བའི་ཕྱིར་ཡང་དེ་བཞིན་ཡིན་ནོ། བདག་ཉིད་ཀྱི་ཆོས་འབྱོར་པས་གཞན་དག་གི་ཟང་ཟིང་འབྱོར་པར་བྱ་བའི་ཕྱིར་ཡང་བརྩོན་པར་བྱའོ། ཟང་ཟིང་འབྱོར་པར་བྱ་བའི་ཕྱིར་ཇི་ལྟ་བ་བཞིན་དུ། ཆོས་འབྱོར་པར་བྱ་བའི་ཕྱིར་ཡང་དེ་བཞིན་ནོ། དེ་ལྟར་སྦྱོར་བར་མི་བྱེད་ན་ཁ་ན་མ་ཐོ་བ་དེ་ལྟར་སྦྱོར་བར་མི་བྱེད་ན་ཁ་ན་མ་ཐོ་བ། དེ་ལྟར་སྦྱོར་བར་མི་བྱེད་ན་ཁ་ན་མ་ཐོ་བ་དང་བཅས་པར་འགྱུར་ལ་སྦྱོར་བར་བྱེད་ན་ནི་ཁ་ན་མ་ཐོ་བ་མེད་པར་འགྱུར་རོ། དེ་ལྟར་དེ་ནི་རེ་ཞིག་བྱང་ཆུབ་སེམས་དཔའི་སྡོམ་པ་ཡང་དག་པར་བླངས་པའི་འདུལ་བ་བསྡུས་པ་ཡིན་ཏེ་དེ་ལ་བྱང་ཆུབ་སེམས་དཔས་དུས་རྟག་ཏུ་ཡིད་ལ་བྱ་ཞིང་བསླབ་པར་བྱའོ་ཞེས་གསུངས་སོ། དེས་ན་གང་ཟག་གཞན་གྱི་ཆོས་ཀྱི་དོན། ཆོས་ཀྱི་དོན་ནམ་ཟང་ཟིང་གི་དོན་བྱས་པ་ན། རང་གིས་ཁས་བླངས་པའི་སྡོམ་པ་དངོས་སུ་ཉམས་པ་དང་དངོས་སུ་མ་ཉམས་ཀྱང་ཉམས་པ་དང་རྗེས་སུ་མཐུན་པ་དང། སྔར་ཐོབ་པ་དང་གསར་དུ་ཐོབ་པའི་ཆོས་ཉམས་པར་སྣང་ན་གཞན་གྱི་དོན་མ་བྱས་ཀྱང་ཉེས་པ་མེད་ལ་དེ་བཞིན་དུ་གཞན་གྱི་དོན་བྱས་པ་ན་རང་ཉིད་ཟང་ཟིང་གིས་ཕོངས་པར་སྣང་ན་ཆོས་ཀྱིས་ཕོངས་པར་ཡང་མི་འགྱུར་ན་ནི་མ་བྱས་ན་ཉེས་པར་འགྱུར་ཞིང་ཆོས་ཀྱིས་ཕོངས་པར་འགྱུར་ན་ནི་མི་བྱའོ། དེ་བཞིན་དུ་རང་གི་ཆོས་དང་ཟང་ཟིང་གིས་འབྱོར་པར་གྱུར་ན་ཡང་གཞན་ལ་དེ་ཉིད་སྒྲུབ་པར་མི་བྱེད་ན་ཡང་ཉེས་པར་འགྱུར་རོ། གཞན་གྱི་དོན་བྱེད་པ་ལ་ཉེས་པར་འགྱུར་མི་འགྱུར་གྱི་ཚུལ་གཞན་ཡང་བསྡུ་བསྡུས་པ་ལས་འདི་ན་བྱང་ཆུབ་སེམས་དཔའ་ཕན་འདོགས་པའི་སེམས་ཅན་ལ་ཕན་འདོགས་པའི་མཚན་མའི་རྗེས་སུ་འབྲང་ཞིང། ཟང་ཟིང་དང་བཅས་པའི་སེམས་དང་ཕྱོགས་ཡོངས་སུ་བཟུང་བའི་ཚུལ་གྱིས་མཛའ་བཤེས་ཀྱི་བསམ་པ་སྐྱེད་པར་བྱེད་ན་ཁ་ན་མ་ཐོ་བ་དང་མཛའ་བཤེས་ཀྱི་བསམ་པ་ཁ་ན་མ་ཐོ་བ་བཅས་པར་འགྱུར། གནོད་པ་བྱེད་པའི་དེ་སེམས་ཅན་ལ་ས་གནོད་པ་བྱེད་པའི་མཚན་མའི་རྗེས་སུ་འབྲང་ཞིང་རྙོག་པའི་སེམས་དང་དགྲ་བོར་ཡོངས་སུ་བཟུང་བའི་སེམས་ཀྱི་དགྲ་བོའི་བསམ་པ་སྐྱེད་པར་བྱེད་ན་གང་ན་མ་དོར་བ་སྤྱད་པར་འགྱུར། གནོད་པ་བྱེད་པ་ལ་གནོད་པ་བྱེད་པ་ལ་ཡང་མ་ཡིན། ཕན་པར་བྱེད་པ་ལ་ཡང་མ་ཡིན་པའི་སེམས་ཅན་རྣམས་ལ་ཐ་མལ་པའི་བསམ་པ་དང་བཏང་སྙོམས་ཀྱི་བསམ་པ་སྐྱེད་པར་བྱེད་ན་ཁ་ན་མ་ཐོ་བ་བཅས་པར་འགྱུར་རོ། གལ་ཏེ་རབ་ཏུ་བྱུང་བའི་ཕྱིར་གསོལ་བ་འདེབས་པ། གསོལ་བ་འདེབས་པ་ཞིག་འོངས་པའི་དུས་ཀྱི་སྐྱོན་དང་དུས་ཐ་མའི་སྐྱོན་གྱི་རྗེས་སུ་འབྲང་ཞིང་རབ་ཏུ་འབྱིན་པར་མི་བྱེད་ན་ནི་ཁ་ན་མ་ཐོ་བ་མེད་དོ། ས་གལ་ཏེ་བརྩེ་བའི་སྙིང་བརྩེ་བའི་སེམས་ཉེ་བར་བཞག་སྟེ་རབ་ཏུ་འབྱིན་པར་བྱེད་ན་ཡང་ཁ་ན་མ་ཐོ་བ་མེད་དོ། རབ་ཏུ་འབྱིན་པ། ཇི་ལྟ་བ་བཞིན་དུ་བསྙེན་པར་རྫོགས་པར་བྱེད་པ་དང། གནས་སྦྱིན་པར་བྱེད་པ་དང་འཁོར་དུ་སྡུད་པར་བྱེད་པ་ཡང་དེ་བཞིན་དུ་རིག་པར་བྱ་སྟེ། རྣམ་པ་དེ་དག་ནི་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་ཕུང་པོ་དེ་གསུམ་ཡོངས་སུ་རྫོགས་པར་བྱའོ་ཞེས་གསུངས་སོ། དེ་ལྟར་སྡོམ་པ་བླངས་པ་དེས། ཚུལ་ཁྲིམས་གསུམ་ལ་གཅེས་སྤྲས་སུ་བྱས་ཏེ་བསླབ་དགོས་ཀྱང། གནད་དུ་ཆེ་བ་ནི་སྡོམ་པའི་ཚུལ་ཁྲིམས་སོ་ཐར་རིགས་བདུན་དང་ཐུན་མོང་བའི་བསླབ་བྱ་ལ་ཤིན་ཏུ་བསླབ་པ་ཡང། བསླབ་བྱ་ལ་ཤིན་ཏུ་ཡང་འབད་དགོས་ཏེ་བསྡུ་བ་ལས། བསྡུ་བ་ལས་ཚུལ་ཁྲིམས་རྣམ་པ་གསུམ་པོ་དེ་དག་ལས་འདི་ལྟ་སྟེ། སྡོམ་པའི་ཚུལ་ཁྲིམས་ནི། སྡུད་པར་བྱེད་པ་དང་འབྱོར་བར་བྱེད་པ་ཡིན་ཏེ་དེ་བསྡམས་ཤིང་བསྲུངས་ན་དེ་ལས་གཞན་པ་དག་ཀྱང་བསྡམས་ཤིང་བསྲུངས་པར་འགྱུར་བས། དེ་མ་བསྡམས་ཤིང་མ་བསྲུངས་ན་དེ་ལས་གཞན་པ་དག་ཀྱང་མ་བསྡམས་ཤིང་མ་བསྲུངས་པར་འགྱུར་བས་དེའི་ཕྱིར་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཉམས་ན། སྡོམ་པ་ཐམས་ཅད་ཉམས་པ་ཡིན་པར་རིག་པར་ཉམས་པ་ཡིན་པར་བརྗོད་པར་བྱའོ་ཞེས་གསུངས་པའི་ཕྱིར། འོ་ན་བྱང་ཆུབ་སེམས་དཔའི་འོ་ན་བྱང་ཆུབ་འོ་ན་བྱང་ཆུབ་སེམས་དཔའི་སྡོམ་པ་ལེན་པ་ན་ལེན་པ་ན་ཚུལ་ཁྲིམས་གསུམ་པོ་དེ་ཕྱོགས་རེའི་སྡོམ་པ་བཟུང་དུ་རུང་ངམ། གསུམ་ཆར། ཚང་བའི་སྡོམ་པ། བཟུང་དུ་གསུམ་ཆར་ཚང་བའི་སྡོམ་པ། བཟུང་ཞེ་ན། བཟུང་ཞེས་ན། བྱང་སེམས་ཀྱི་སྡོམ་པ་ནི་སོ་སོར་ཐར་པ་ལྟར་སྡོམ་པ་རིམ་པ་མང་པོ་མེད་ཀྱི་རིས་གཅིག་ཁོ་ནར་ཟད་པས་ལེན་པ་ན་ཡང་རིས་སུ་ཆད་པ་མེད་པར་མཐའ་དག་ལ། སྡོམ་པར་ཁས་བླངས་པའི་སྒོ་ནས་བཟུང་དགོས་ཏེ་རྣམ་པར་གཏན་ལ་དབབ་པའི་བསྡུ་བ་ལས་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་རྣམ་པ་གསུམ་པོ་གང་ཡིན་པ་དེ་ལས་གང་དུ་རུང་བ་ཞིག་མ་ཚང་ན་བྱང་ཆུབ་སེམས་དཔའི་བྱང་ཆུབ་སེམས་དཔའི་སྡོམ་པས་བསྡམས་པ་ཡིན་པར་བརྗོད་པར་བྱ་བ་མ་བསྡམས་པ་བསྡམས་པ་མ་ཡིན་པར་བརྗོད་པར་བྱ་ཞེ་ན་བསྡམས་པ་མ་ཡིན་པ། བརྗོད་པར་བྱ་ཞེས་གསུངས་པས་སོ་འོ་ན་བསླབ་བཏུས་ལས། དེ་བས་ན་རང་གི་མཐུ་དང་སྦྱར་ཏེ་དགེ་བའི་རྩ་བ་གཅིག་ཙམ་ཡང་གཅིག་ཙམ་ཡང་ཡང་དག་པར་བླངས་པ་ལ་བསྲུང་བར་བྱ་སྟེ། ཕ་བ་སའི་སྙིང་པོའི་མདོ། བསྲུང་བར་བྱ་སྟེ་ཕ་བ་སའི་སྙིང་པོའི་མདོ་ལས་ཇི་སྐད་དུ་དགེ་བའི་དགེ་བའི་ལམ་བཅུ་པོ་དེ་དག་གིས་སངས་རྒྱས་སུ་འགྱུར་གྱི། གང་ཇི་སྲིད་འཚོ་བའི་བར་དུ་ཐ་ན་དགེ་བའི་ལས་ཀྱི་ལམ་གཅིག་ཙམ་ཡང་མི་སྲུང་ལ། འོན་ཀྱང་ཚིག་འདི་སྐད་དུ་ང་ནི། ཐེག་པ་ཆེན་པོ་པ། ཐེག་པ་ཆེན་པོ་པ་སྟེ། ཐེག་པ་ཆེན་པོ་པ་སྟེ་ང་བླ་ན་མེད་པ། བླ་ན་མེད་པ་ཡང་དག་རྫོགས་པའི་བྱང་ཆུབ་འཚོལ་ལོ་ཞེས་ཟེར་ན་གང་ཟག་དེ་ཤིན་ཏུ་ཚུལ་འཆོས་པ་བརྫུན་ཆེན་པོ་སྨྲ་བ། སངས་རྒྱས་བཅོམ་ལྡན་འདས་ཐམས་ཅད་ཀྱི་སྤྱན་སྔར་འཇིག་རྟེན་ལ་སླུ་བར་བྱེད་པ་ཆད་པར་སྨྲ་བ་སྟེ་དེ་རྨོངས་བཞིན་དུ་འཆི་བའི་དུས་བྱེད་ཅིང་ལོག་པར་ལྟུང་བར་འགྲོའོ་ཞེས་གསུངས་པ་བཞིན་ནོ། དུས་ཇི་སྲིད་དུ་བསྲུང་ནུས་པ་དེ་སྲིད་དུ་ཡང་དགེ་བ་ཡང་དག་པར་བླངས་ཏེ་གནས་པར་བྱ་བ་ནི། གནས་པར་བྱ་བ་ནི་སྨན་གྱི་བླ་བཻ་ཌཱུརྱ་འོད་ཀྱི་རྒྱལ་པོའི་མདོ་ལས་བལྟ་བར་བྱའོ་ཞེས། བསླབ་པ་ཕྱོགས་རེ་ལེན་པའི་བྱང་སེམས་ཀྱི་སྡོམ་པ་བཤད་པ་ཇི་ལྟར་ཡིན་ཞེ་ན་འདི་ནི་བྱང་སེམས་ཀྱི་སྡོམ་པ་མིན་གྱི་སྨོན་སེམས་བསྐྱེད་པ་དེས་བྱང་སྡོམ་གྱི་སྡོམ་པ་བཟུང་བར་མི་ནུས་ན་གོམས་སུ་ཡང་གོམས་སུ་ཡང་གཞུག་པའི་ཕྱིར་རང་གི་ནུས་པ་དང་བསྟུན་ནས་བསླབ་པའི་གཞི་རེ་རེ་ཙམ་དང་དུས་ཀྱང་ཇི་སྲིད་དུ་བསྲུང། ནུས་པའི་ཉུང་ཟད་རེའི་བར་དུ་བསླབ་པར་གསུངས་པ་ཡིན་ཏེ་སྡོམ་པ་དང་བདག་ཉིད་ཀྱི་སྟོབས་དང་སྦྱར་ནས་བླང་དགོས་ཏེ་དེ་ལྟར་མ་བྱས་ན་སངས་རྒྱས་སྲས་དང། སངས་རྒྱས་སྲས་བཅས་དང་ལྷ་དང་བཅས་པའི་འཇིག་རྟེན་བསླུས་པར་འགྱུར་ལ། བསླུས་པར་འགྱུར་བ་ལ་སོགས་པའི་ཉེས་དམིགས་གསུངས་ནས་དེ་ནས་སྔར་གྱི་ལུང་དེ་འབྱུང་ཞིང་དེའི་འོག་ཏུ་སེམས་ཅན་ཆེན་པོ་གང་དེ་ལྟ་བུ་ཐོས་ནས་ཀྱང་བྱང་ཆུབ་སེམས་དཔའི་སྤྱོད་པ་དཀའ་བ། ཤེས་རབ་ཀྱིས་རྟོགས་པར་བྱས་ནས་སྐྱེ་བོ་མ་ལུས་པ་ངང་ལས་བསྐྱབ་པའི་ཁུར། ཁྱེར་བར་སྤྲོ་བ་དེ་ནི་ཞེས། བསླབ་པ་བླངས་ནས་ཟ་མ་བསྲུངས་པའི་ཉེས་དམིགས་ཐོས་ཤིང་བྱང་སེམས་ཀྱི་སྤྱོད་པ་བྱ་དཀའ་བར་ཤེས་ཀྱང་བྱང་སེམས་ཀྱི་བསླབ་པའི་ཁུར། འཁྱེར་བ་ལ་མ་ཞུམ་པ་ཞིག་གིས་བྱང་སེམས་ཀྱི་སྡོམ་པ་འཛིན་པར་གསུངས་པའི་ཕྱིར་ན། སྔ་མ་དེས་ཉེས་དམིགས་ཐོས་ཤིང་སྤྱོད་པ་བྱ་དཀའ་བ་ཤེས་པ་ན།

ལེན་པའི་ཚུལ་དེ་ལ་ས་བླང་བྱའི་ཚུལ་དུ་འཇུག་བྱས་ནས་ད་ལེན་པའི་ཚུལ་དེར་སྤྱིའི་དོན་དང་དཀྱུས་ཀྱི་དོན་ནོ་གཉིས་ནོ། དང་པོ་ནི། ས་སྤྱིའི་དོན་དེ་ལ་སློབ་དཔོན་ཀླུ་སྒྲུབ་ཀྱིས་སེམས་བསྐྱེད་པའི་ཆོ་ག་མཛད་ཀྱི་དེ་ལས་ཟུར་པའི་སྡོམ་པའི་ཆོ་ག་མ་མཛད་དོ། འོན་ཀྱང་སེམས་བསྐྱེད་པའི་ཆོ་ག་ལས། བྱང་ཆུབ་མཆོག་ནི་སེམས་བྱང་ཆུབ་བྱང་ཆུབ་མཆོག་གི་སེམས་ནི་བསྐྱེད་པར་བགྱི། སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་གཉེར་བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་དེ་སྐད་ལན་གསུམ་བཟླས། བྱང་ཆུབ་ལན་གསུམ་བཟླས། བྱང་ཆུབ་ཏུ་སེམས་བསྐྱེད་པའོ་ཞེས་དང། བདག་གིས་སྦྱིན་པ་སྩོལ་བ་དང་ཚུལ་ཁྲིམས་བསྲུང་བ་དང་བཟོད་པ་བསྒོམ་པ་དང་བརྩོན་འགྲུས་རྩོམ་པ་དང་བསམ་གཏན་ལ་མཉམ་པར་བཞག་པ་དང་ཤེས་རབ་རྣམ་པར་དཔྱོད་པ། ཐབས་མཁས་པ་ཅི་ཡང་རུང་སྟེ་དེ་དག་ཐམས་ཅད་སེམས་ཅན་ཐམས་ཅད་ཀྱི་དོན་དང་ཕན་པ་དང་བདེ་བའི་སླད་དུ་བླ་ན་མེད་པ་ཡང། རྫོགས་པའི་བྱང་ཆུབ་ལས་བརྩམས་ཏེ་འདས་པ་དང་མ་འོངས་དང་ད་ལྟ་བའི་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་སྙིང་རྗེ་ཆེན་པོ་དང་ལྡན་པ་ཐེག་པ་ཆེན་པོ་ལ་ཡང་དག་པར་ཞུགས་པ་ས་ཆེན་པོ་རྣམས་ལ་གནས་པ་རྣམས་ཀྱི་རྗེས་སུ་འཇུག་གོ། འཕགས་པ་དག་བདག་བྱང་ཆུབ་སེམས་དཔའ་ལགས་ཀྱིས།

ཁས་ལེན་པ་ཡོད་ལ་སྤྱོད་པ་དང་ལྡན་པར་སེམས་བསྐྱེད་པ་ཉིད་སྤྱོད་པ་དང་ལྡན་པར་སེམས་བསྐྱེད་པ་ཉིད་སྡོམ་པ་བཟུང་བ་ཡིན་པར་བསླབ་བཏུས་དང་སྤྱོད་འཇུག་ལས་གསུངས་ཤིང་དུས་གསུམ་གྱི་བྱང་ཆུབ་སེམས་དཔའ་རྣམས་ཀྱི་ཚུལ་ཁྲིམས་གསུམ་ལ་སློབ་པར་ཁས་བླངས་པ་ཉིད་བྱང་སེམས་ཀྱི་སྡོམ་པ་བཟུང་བ་ཡིན་པར་གཞུང་འདིར་གསུངས་ལ་སློབ་དཔོན། བྱང་ཆུབ་བཟང་པོ་དང་ཨ་བྷྱ་ཀ་རས་ཀྱང་སྡོམ་པ་ལེན་པའི་ཆོ་ག་ཤིང་རྟ་ཆེན་པོ་གཉིས་ཀྱི་ལུགས་བསྲེས་ནས་མཛད་པ་དང་ལམ་སྒྲོན་འགྲེལ་པར་ཇོ་བོས་མཛད་པའི་སེམས་བསྐྱེད་དང་སྡོམ་པའི་ཆོ་ག་ནི་ཀླུ་སྒྲུབ་དང་ཐོགས་མེད་དང་ཞི་བ་ལྷའི་ལུགས་ཡིན་པར་གསུངས་སོ། དེའི་ཕྱིར་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཆོ་གའི་ཁྱད་པར་འགའ་ཞིག་མི་འདྲ་བ་མ་གཏོགས་སྡོམ་པ་ཐོབ་པའི་ཆོ་ག་ལ་དོན་ལ་ཁྱད་པར་མེད་དོ། དེས་ན་ལུགས་དེ་གཉིས་ལ་དབུ་མའི་ལུགས་དང་སེམས་ཙམ་པའི་ལུགས་ཀྱི་ཐ་སྙད་བྱས་ནས་བླངས་པའི་ཡུལ་དང་ལེན་པའི་ཆོ་ག་དང་རྩ་ལྟུང་མི་མཐུན་པར་སྨྲ་བ་ནི་མ་དག་པ་ཆེན་པོ་ཡིན་ནོ།

ལེན་པའི་ཆོ་ག་དེ་འདྲ་ཡོད་ཟེར་ན། སེམས་ཙམ་པའི་ལུགས་དང། སློབ་དཔོན་འཕགས་པ་ཐོགས་མེད་དང་ཀླུ་སྒྲུབ་གཉིས་ཀྱི་དེ་ལུགས་དེ་དབུ་མའི་ལུགས་དང་སེམས་ཙམ་པའི་ལུགས་ཀྱི་ཐ་སྙད་བྱས་ནས་བླངས་པའི་ཡུལ་དང་ལེན་པའི་ཆོ་ག་དང་རྩ་ལྟུང་མི་མཐུན་པར་སྨྲ་བ་ནི་མ་དག་པ་ཆེན་པོ་དེ་མ་འགྲིག་དགོས་པ་རེད། དེ་ཁོ་ཚོ་ཉིད་ལ་སེམས་ཙམ་པ་དེ་འདྲའི་བྱེད་དུས་འཕགས་པ་ཐོགས་མེད་ཀྱིས་སྡོམ་པ་ལེན་པའི་རྟེན་ལ། སྡོམ་པ་ལེན་པའི་རྟེན་ལ། སྨོན་སེམས་བསྐྱེད་དགོས་པར་བཤད་ཀྱང་སྡོམ་པའི་ཆོ་ག་མ་གཏོགས་པའི་སེམས་བསྐྱེད་ཀྱི་ཆོ་ག་མཛད་པར་མི་སྣང་ལ། བྱམས་ཆོས་དང་སློབ་དཔོན་དབྱིག་གཉེན་གྱི་གཞུང་དུ་ཡང་མ་བྱུང་གཞུང་དུ་ཡང་མ་བྱུང་སློབ་དཔོན། མ་བྱུང། སློབ་དཔོན་དགྲ་ལས་རྣམ་པར་རྒྱལ་བས་ནི་སྨོན་འཇུག་དང་སྡོམ་པ་བཟུང་བའི་རིམ་པ་གཉིས་མཛད་ལ་སྨོན་འཇུག་དང་སྡོམ་པ་བཟུང་བའི་རིམ་པ་གཉིས་མཛད་ལ། དཔལ་མར་མེ་མཛད་ཀྱིས་ཀྱང་སེམས་བསྐྱེད་པ་དང་སྡོམ་པའི་ཆོ་ག་སོ་སོར་མཛད་ཅིང་མདོ་ཀུན་ལས་བཏུས་པའི་འགྲེལ་པ་དང་སྤྱོད་འཇུག་འགྲེལ་པར། ནག་པོ་པས་ཀྱང་སྨོན་འཇུག་གི་ཆོ་ག་སོ་སོའི་རྣམ་བཞག་མཛད་དོ། འདི་ལ་འཇུག་པ་དང་སྡོམ་པའི་ཆོ་ག་ཐ་དད་པར་མཛད་པ་འཐད་སྙམ་པ་མེད་ལ། འཇུག་སྡོམ་དང། འཇུག་པ་བྱང་ཆུབ་ཀྱི་སེམས་དང། འཇུག་སྡོམ་གྱི་ཆོ་ག་ཐ་དད་པར་མཛད་པ་འཐད་སྙམ་པ་མེད་ལ། སྨོན་པའི་ཆོ་ག་སྔོན་དུ་བཏང་ནས་བརྟན་པར་བྱས་ཏེ་ཕྱིས་སྡོམ་པའི་ཆོ་ག་མཛད་པས། བཤེས་གཉེན་གོང་མ་རྣམས་ཀྱི་ལུགས་ནི་སྡོམ་པ་བརྟན་པར་འཁྱོལ་པའི་ཐབས་བཟང་པོའོ། སྨོན་སེམས་མཉམ་ལ་འཐད་སྙམ་པ་མེད་ལ། སྨོན་པའི་ཆོ་ག་སྨོན་པའི་ཆོ་ག་སྔོན་དུ་བྱས་ནས་སྨོན་སེམས་ཀྱི་ཆོ་ག། སྨོན་སེམས་ལེན་པའི་ཆོ་ག་དེ་སྔོན་དུ་བྱས་དེ་བརྟན་པོ་བྱས་དེ་བརྟན་པར་བྱས་ནས་ཕྱིས་ནས་སྡོམ་པའི་ཆོ་ག་མཛད་པས་བཤེས་གཉེན་གོང་མ་རྣམས་ཀྱི་ལུགས་ནི་སྡོམ་པ་བརྟན་པོར་འགྱུར་བའི་ཐབས་བཟང་པོ་ཡིན། དེ་ནི་སྨོན་སེམས་བསྐྱེད་དེ་ནི་འཇུག་པ་སེམས་བསྐྱེད་ཀྱི་བྱང་ཆུབ་སེམས་དཔའི་བསླབ་བྱ་དེ་གལ་ཏེ་སྲུང་ཐུབ་བསམ་པ་ད་སྲུང་ཐུབ་བསམ་པའི་སེམས་བར་དུ་ཉམས་སུ་ཞུགས་པ་བྱུང་ན་དེ་ནས་འཇུག་སྡོམ་མཛད་པར་བྱ་བ་དེ་དེ་ནི་ཐབས་བཟང་པོ་བས་སོ། འོ་ན་སྒོམ་རིམ་བར་པ་ལས་དེ་ལ་ཀུན་རྫོབ་པ་ནི་ས་སྙིང་རྗེས་སེམས་ཅན། མཐའ་དག་ལ་མངོན་པར་འདོན་པར། དམ་བཅས་ནས་མངོན་པར་འདོན་པར། དམ་བཅས་ནས་འགྲོ་བ་ལ་ཕན་པའི་ཕྱིར་སངས་རྒྱས་སུ་གྱུར་ཅིག་ཅེས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་འདོད་པའི་རྣམ་པའི་སེམས་དང་པོ་སྐྱེའོ། དེ་ཡང་ཚུལ་ཁྲིམས་ཀྱི་ལེའུ་ལས་བསྟན་པའི་ཆོ་ག་བཞིན་དུ་བྱང་ཆུབ་སེམས་དཔའི་སྡོམ་པ་ལ་གནས་པ།

སེམས་བསྐྱེད་པའི་ཚེ། ཆོ་ག་ཞེས་བྱ་ཡི། སྨོན་སེམས་རྐྱང་པའི་ཆོ་ག་མ་ཡིན་ནོ། དཀྱུས་ཀྱི་དོན་ལ་གཉིས། དཀྱུས་ཀྱི་དོན་ལ་གཉིས་བླ་མ་ཡོད་པའི་ཆོ་ག་དང། དཀྱུས་ཀྱི་དོན་ལ་གཉིས། བླ་མ་ཡོད་པའི་ཆོ་ག་དང་བླ་མ་མེད་པའི་ཆོ་ག།

སྦྱོར་བ་གསོལ་བ་གདབ་པ་ཚོགས་སྒྲུབ་པ་སྡོམ་པ་མྱུར་དུ་བསྐུལ་བ་སྤྲོ་བ་བསྐྱེད་པ་བར་ཆད་དྲི་བའོ། གསོལ་བ་གདབ་པ་དེ་ལ་གཉིས་ལས་གང་ཟག་གི་ཁྱད་པར་དང་ཆོ་གའི་ཁྱད་པར། གང་ཟག་གི་ཁྱད་པར་ལ་གཉིས་ལས་རྟེན་གྱི་ཁྱད་པར་ནི་སྡོམ་པ་ལེན་པའི་རྟེན་ལ་ཇི་འདྲ་ཞིག་དགོས་ཤེ་ན། བྱང་སེམས་ཁྱིམ་པའམ་རབ་བྱུང་གང་ཡང་རུང་བ་སྔར་བཤད་པའི་བྱང་སེམས་ཀྱི་བསླབ་པ་ཚུལ་ཁྲིམས་གསུམ་ལ་བསམ་པ་ཐག་པ་ནས་སློབ་པར་འདོད་ཅིང་རྫོགས་པའི་བྱང་ཆུབ་ཏུ་སྨོན་ལམ་བཏབ་པ་སྟེ་གདམས་ངག་བཞིན་དུ་སྨོན་ལམ་བཏབ་པ་ཞེས་སྨོན་སེམས་འགྲོ་བ་ཟེར་ན་སྨོན་ལམ་གྱི་སྒོ་ནས་བསླབ་པ་དེ་བླངས་པ་དེ་ལ་སྨོན་ལམ་བཏབ་པ་སྟེ་གདམས་ངག་བཞིན་དུ་སྨོན་པའི་སེམས་བསྐྱེད་པའོ། སྡོམ་པ་བཟུང་བ་ཙམ་བྱེད་སྡོམ་པ་བཟུང་བ་ཙམ་བྱེད་ཀྱི་བྱང་སེམས་ཀྱི་བསླབ་པ་ལ་སློབ་འདོད་མེད་པ་དང་སྨོན་སེམས་མ་བསྐྱེད་པ་ལ་ནི་སྡོམ་པ། སྦྱིན་པར་མི་བྱའོ། དེ་ལྟར་སྡོམ་པ་ཡང་དག་པར་བླང་བར་འདོད་པའི་བྱང་སེམས་ལ་བརྟན་པར་བྱ་བའི་ཕྱིར་སྡོམ་པ་སྟེར་བའི་སྔ་རོལ་ནས་བྱང་སེམས་ཀྱི་སྡེ་སྣོད་ཀྱི་མ་མོ། བྱང་ཆུབ་སེམས་དཔའི་ས་འདི་ལས་མ་མོ་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་བསླབ་པའི་ལེའུ་ནི་བྱང་ཆུབ་སེམས་དཔའི་ས་འདི་ལས། བྱང་སེམས་ཀྱི་བསླབ་པའི་གཞི་དང་ཉེས་པའི་གནས་གང་དག་བསྟན་པ་དེ་དག་བསྒྲག་པར་བྱ་སྟེ། དེ་ལྟར་དེ་ལྟར་བཤད་པ་ལ་གལ་ཏེ་ནུས་སམ། མི་ནུས་སྙིང་ནས་བརྟགས་ཤིང་ཤེས་རབ་ཀྱིས་སོ་སོར་བརྟགས་ནས་སྡོམ་པ་ལེན་པ་ལ་སྤྲོ་བར་གྱུར་པ་ལ་རང་མི་འདོད་བཞིན་དུ་ཕ་རོལ་པོས་ཡང་དག་པར་འཛིན་དུ་བཅུག་པའི་ཕྱིར་མ་ཡིན། ཕ་རོལ་པོ་དང་འགྲན་པའི་ཕྱིར་ཡང་མ་ཡིན། བྱང་སེམས་བརྟན་པོར་རིག་པར་བྱ་སྟེ། ཚུལ་ཁྲིམས་ཀྱི་སྡོམ་པ་ཡང་དག་པར་བླང་བ་འདི་ཆོ་ག་བཞིན་དུ་དེས་ཀྱང་ནོད་པར་བྱ་ཞིང་དེ་ལ་འབོགས་པར་བྱའོ། དེ་ལྟར་ན་འདི་ནི་འདུལ་བ་དང་མི་འདྲ་བས་སྡོམ་པ་མ་བཟུང་བའི་སྔ་རོལ་དུ་ལེགས་པར་ཉན་ནས་ཤེས་པར་བྱས་ཏེ་བསླབ་པ་བསྲུང་བ་ལ་བློ་བརྟན་པར་གྱུར་པ་ན་སྡོམ་པ་བླང་ངོ། བསམ་པ་དེ་དག་དང་ལྡན་ན་སྡོམ་པ་སྐྱེ་ཡི་མི་ལྡན་ན་མི་སྐྱེ་བས་མི་སྐྱེ་བ་ནི་བསྡུ་བ་ལས་གང་གཞན་ལ་གྲགས་པར་བྱ་བའི་ཕྱིར་དང་གཞན་གྱིས་གཞན་གྱི་ངོར་བྱ་བ་དང་གཞན་གྱིས་ཡང་དག་པར་ལེན་དུ་བཅུག་པ་ན་དེ་ལེན་པར་བྱེད་པར་ཟད་ཀྱི་རང་གི་དད་པས་བསམ་པ་ཐག་པ་ནས་རྗེས་སུ་བརྟགས་ཤིང་སེམས་ཅན་རྣམས་ལ་སྙིང་རྗེའི་སེམས་ཉེ་བར་བཞག་སྟེ་དགེ་བ་འདོད་པས་ལེན་པར་མི་བྱེད་པ་དེ་ཡང་བསྡམས་པ། དེ་ཡང་བསྡམས་པ་མ་ཡིན་པར་བརྗོད་པར་བྱ་སྟེ་དེ་ནི་དེས་དགེ་བ་ཡོངས་སུ་རྫོགས་པ་དང་སྦྱོར་བར་ཡང་མི་འགྱུར་ལ་དེའི་འབྲས་བུའི་ཕན་ཡོན་ཡང་ཐོབ་པར་མི་འགྱུར་རོ། དེ་ལས་བཟློག་པ་ནི། སྡོམ་པས་བསྡམས་པ་དང། དགེ་བ་ཡོངས་སུ་རྫོགས་པ་དང་སྦྱོར་བར་གྱུར་པ་དང། དེའི་འབྲས་བུའི་ཕན་ཡོན་ཡང་ཐོབ་པར་འགྱུར་བར་རིག་པར་བྱའོ་ཞེས་གསུངས་སོ། ཡུལ་གྱི་ཁྱད་པར་ནི། སྡོམ་པ་ལེན་པའི་ཡུལ་ལ་ཇི་འདྲ་ཞིག་དགོས་ཤེ་ན། ཡུལ་གྱི་ཁྱད་པར་ནི་སྡོམ་པ་ལེན་པའི་ཡུལ་ལ་ཇི་འདྲ་ཞིག་དགོས་ཤེ་ན། བྱང་ཆུབ་སེམས་དཔའ་སྨོན་ལམ་བཏབ་པ་སྟེ་སྨོན་སེམས་བསྐྱེད་པའི་ཚེ་ས་མཐོའི་སྨོན་སེམས།

ཐེག་པ་ཆེན་པོ་ལ་ཐེག་པ་ཆེན་པོ་ལ་མཁས་པ་སློབ་པ་ནོད་པར་གསོལ་བ་ལ་སོགས་པའི་ངག་གི་རྣམ་པར་རིག་བྱེད་ཀྱི་ཚིག་འབྲུ་འཛིན་ནུས་ཤིང། དོན་གོ་ནུས་དོན་གོ་བར་ནུས་པར་ཁས་བླང་ངོ། ཟེར་དེ་ནི་ཡུལ་གྱི་ཁྱད་པར་གོ་ཇི་འདྲ་ཞིག་ཁས་བླང་ངོ།

བསམ་པ་དང་སྦྱོར་བ་ཉམས་པའོ། མཁས་པ་ཡིན་དུ་ཟིན་ན་བྱང་སེམས་ཐམས་ཅད་ལས་བྱང་ཆུབ་སེམས་དཔའི་སྡོམ་པ་ནོད་པར་མི་བྱ་སྟེ། བསམ་པ་དང་སྦྱོར་བ་ཉམས་པའོ་ཡིན་ན་དག་ལ་དེ་ལ་ཉམས་པར་རམ་པའི་བར་ནི་ནོ། ཉམས་པའོ་དེ་ལ་བསམ་པ་ཉམས་པ་ནི་དད་པ་མེད་པ་སྟེ་སྡོམ་པ་ལ་ཆེར་མ་མོས་ཤིང།

འབྲིང་དུ་མི་འཇུག། འབྲིང་དུ་མི་འཇུག་པ་འབྲིང་ཆུང་ངུར་མི་རྟོག་པས་ད་འབྲིང། འབྲིང་རང་ཡིན་པས་མི་རྟོག་ཕྱིར། འབྲིང་དུ་མི་འཇུག་ལ་ཆུང་ངུར་མི་རྟོག་པ་མི་རྫོགས། སྦྱོར་བ་ཉམས་པ་ནི་ཕྱིན་དྲུག་གི་སྦྱོར་བ་སྦྱོར་བ་ཉམས་པ་སྟེ་དང་པོ་ནི་ལུས་ལོངས་སྤྱོད་ལ་སྲེད་པའི་བརྐམ་ཆགས་ཅན་དང་དེའི་དབང་དུ་གྱུར་པའི་ཆགས་པས་ཟིལ་གྱིས་ནོན་པ་དང་མ་རྙེད་པ་ལ་མ་རྙེད་མ་རྙེད་པ་ལ་འདོད་པ་ཆེ་བ་དང་རྙེད་ཀྱང་ཆོག་པ་མི་ཤེས་པ་སྟེ། སྦྱིན་པའི་མི་མཐུན་ཕྱོགས་དང་དུ་ལེན་པའོ། ད་གཉིས་པ། ཕམ་པ་བྱུང་བའི་སྡོམ་པ།

གཉིས་པ་ནི་ཕམ་པ། ཕམ་པ་བྱུང་བའི་སྡོམ་པ་ལྷག་མ་མེད་པ། ཚུལ་ཁྲིམས་ཉམས་པ་དང་ལྷག་མ་དང་བཅས་པའི་ཉེས་པ་སྤྱོད་ཅིང་བསླབ་པ་ལ་མི་གུས་པར་ལྷོད་པའོ། ད་སྦྱིན་པ་ཚུལ་ཁྲིམས་བཟོད་པ། གསུམ་པ་བཟོད་པ་ཉམས་པ་གསུམ་པ་ནི་མི་མཐུན་པའི་རྐྱེན་དང་ཕྲད་པ་ན་མི་བཟོད་དེ་མི་བཟོད་དེ་དེ་དྲག་ཏུ་མི་བཟོད་མི་བཟོད་དེ་དྲག་ཏུ་སེམས་འཁྲུགས་པའི་ཁྲོ་བ་དང་གནོད་པ་བྱས་པ་དྲན་པ་ན་ཡང་དང་ཡང་དུ་འཁྲུགས་པའི་འཁོན་དུ་འཛིན་པ་དང་དགེ་སྦྱོང་གི་ཆོས་བཞིའི་མི་མཐུན་ཕྱོགས་ཀྱི་ཕ་རོལ་གྱི་ཉེས་པ་བཞི་པོ་མི་བཟོད་པའོ། དེ་བཟོད་པར་བྱེད་ད་བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ཡིན་པ། བཞི་པ་ནི་དགེ་བ་ལ་མི་སྤྲོ་བའི་སྙོམས་ལས་དང་མི་མཐུན་ཕྱོགས་ལ་དགའ་བའི་ལེ་ལོ་ཅན་ཏེ་དེ་གཉིས་བཤད་པ་ནི་ཤས་ཆེར་ཉིན་མཚན་དུ་གཉིད་ཀྱི་བདེ་བ་དང་གློས་འབེབས་པའི་བདེ་བ་དང་ཉལ་བའི་བདེ་བ་ཉམས་སུ་ལེན་པ་དང་འདུ་འཛིའི་གཏམ་གྱིས་ལུས་དུས་ཡོལ་བར་བྱེད་པའོ། ས་ད་བརྩོན་འགྲུས་ཉམས་པ། བསམ་གཏན་ཉམས་པ་ཞི་གནས་ལ་སོགས་པ་ལ་སེམས་གནས་སུ་མི་བཏུབ་པས་སེམས་རྣམ་པར་གཡེངས་ཏེ་ཐ་ན་ས་ཐ་ན་གང་ས་ཐ་ཐ་ན་བ་འཇོས་ཙམ་གྱི་བར་དུ་ཡང་བའང་ཐ་ན་ཐ་ན་གང་ས་བ་འཇོས་ས་བ་འཇོས་ཙམ་གྱི་བར་དུ་ཡང། བ་འཇོས་ཐ་ན་བ་འཇོས་ཙམ་གྱི། བ་འཇོས་ལ་ང་བ་འཇོས་ཙམ་ཡིན་ན།

ཤེས་རབ་ཡིན། དྲུག་པ་ནི། ས་འཆལ་བའི་ཤེས་རབ་ལ་ཤེས་རབ་ལ་གཉིས་ལས། ཀུན་ཏུ་སྤྱོད་པ་ནི་དེ་ཁོ་ན་རང་གིས་ཤེས་པར་མི་ནུས་པའི་ཡིད་རྟུལ་བ་དང་བསྟན་ཀྱང་མི་གོ་བའི་རྨོངས་པ་དང་རྒྱ་ཆེན་པོ་མི་བཟོད་པའི་སྤ་བཀོང་བའམ་རང་བཞིན་གྱིས་རྨོངས་པའི་སེམས་ཞུམ་པའོ། ཤེས་རབ་འཆལ་བའི་རྒྱུ་འཛིན་པ་ནི་བྱང་སེམས་ཀྱི་སྡེ་སྣོད་དང་སྡེ་སྣོད་མ་མོ་ལ་ས་ད། སྡེ་སྣོད་མ་མོ་ལ་ངན་ནོ་ས་པ། ངན་ནོ། ངན་ནོ་བཞིན་གྱི་འབད་པ། ངན་ནོ་རུང་བ་མ་ཡིན་ནོ། ངན་ནོ་རུང་བ་མ་ཡིན་ནོ་ཞེས་སྐུར་པ་འདེབས་པ་སྟེ་དེ་རྣམས་ལས། སྡོམ་པ། ནོད་པར་མི་བྱའོ་མི་འགྲོ་དེ་རྣམས་ལ། དེ་རྣམས་ལས་སྡོམ་པ་ནོད་པར་མི་བྱའོ། འགྲེལ་པ། ཁ་ཅིག།
ད་དེ་ཟེར་ན་གང་ལ་སོ་སོ་རང་གིས་སྡོམ་པ་བླངས་ས་སྦྱོར་བ། འོངས་པས། ད་དེ་ཡང་གི་ད་དེ་ཀའི་སྦྱོར་བ་དྲུག་མ་ཉམས་པ་ཅིག་དགོས་ཞེས་འོ་ད་དེ་ཀའི་སྡོམ་པ་ལེན་གྱི་སྦྱོར་བ་མ་ཉམས་པ་ཅིག་དགོས་ཞེས་སྦྱོར་བ་དང་བསམ་པ་ཉམས་པ་དང་སྦྱོར་བ་ཉམས་ན། སྡོམ་པ་ལེན་པའི་ཡུལ་མ་ཡིན་པར་འགྱུར། ཨོ་དེ་འདྲས་ཡིན་འདུག་གདའ། འགྲེལ་པ་ཁ་ཅིག་ལས་དངོས་སུ་ན་འདི་ལྟ་བུ་དང་ལྡན་པ་ཅུང་ཟད་ལྟ་ཡོད་མོད་ཀྱི་ཤིན་ཏུ་ལྡན་པ་ལས་ནི་མ་ཡིན་ནོ་ཞེས་བྱ་བའི་ཐ་ཚིག་གོ། ཞེས་སྐྱོན་དེ་དག་ཆེས་ཆེ་བ་དང་མི་ལྡན་ན། མི་ལྡན་ན་ཅུང་ཟད་དང་ལྡན་ན་ཡང་ནོད་པར་བྱའོ་ཞེས་འཆད་དོ། ས་ད་དེ་འགྲེལ་པ་ཁ་ཅིག་ལ། གོང་གི་སྐྱོན་དེ་སྐད་དེ་གང་པོ་ཆེས་ཆེ་བ་དང་མིན་ན་ཅུང་ཟད་ཡོད་པ་དེ་ལ་སྡོམ་པ་ནོད་ན་འགྲིག་གི་ཡོད་ཟེར་བའི་ཕྱིར་རོ། དེ་ཡིན་ལ་འདི་ལ་འདི་ལ་ཟེར་ན་འགྲིག་གི་ཡོད་ན་མེད་ན། ང་ཚོ་གིས། ད་དུས་སྙིགས་མར་སླེབས་བསྡད་ཡོད་རེད་བ། འོངས་པས། ད་དེ་འདྲས་ཀྱི་དུས་ལ་སོ་སོ་དཔེ་བྱ་ན་ད་ལེན་ས་གི་ཡུལ་འདི་ལ་བརྟག་དཔྱད་མང་གི་ཞིབ་པོ་བྱེད་ཀྱི་བསྡད་པ་ཡིན་ན་ཨ་ལས་སོ་སོ་གྱི་བློ་ལ་ད་ལྟ་འགྲོ་མ་འགྲོ་ངེས་པ་ཡོད་མ་རེད་བ་སངས་རྒྱས་ན་ཆུ་ངོགས་སུ་ཟེར་ཡག་གི་ངེས་པ་མ་རེད་བ། དེ་འདྲས་བྱེད་དུས་ཨ་ལས་སོ་སོ་གང་ཡོད་པ་དེ་ནས་ནང་ནས་དྲག་ཤོས་ཅིག་ཙང་འདི་བྱེད་འདི་འོངས་བྱེད་ན་འགྲིག་གི་ཡོད་པ་ཡིན་ད་ཡི་དུས་སྙིགས་མ་ད་དེ་འདྲས་བྱེད་དུས་ད། ཨ་ནས་དཔེ་བྱ་ན།

འོངས་པས། འདི་ག་རེ་འདུག་ཟེར་ན་འདི་འདི་སྲིང་མོའི་འགྲོ་ང་ཚོ་འདི། མཐུན་རྐྱེན་ཕུན་སུམ་ཚོགས་པ་དཔེ་ཆ་ཚང་ཚང་དགོས་དགོས་ཡོད་ན་ད་འདི་དཔེ་ཆ་ཚང་ཚང་བ་དགོས་དགོས་དགོས་དགོས་ཀྱི་སྡོད་ན་ཁྱོད་ནི་མ་བྱུང་ཡིན་ན། ཁག་པོ་ཡོད། ཨོ་ཡུམ་གྱི་བས་ད་འདི་ཁག་པོ་བས། ཨོ་འདི་ཁག་པོ་བས་དུས་ཚོད་དང། ད་གཉིས་པ་ཆོ་གའི་ཁྱད་པར་ལ་གཉིས་ལས། རྟེན་གྱི་ཆོ་གའི་ཁྱད་པར་ནི་སྔར་བཤད་པའི་རྟེན་དེ་ཐོག་མར་ཡུལ་དེ། རྐང་པ་གཉིས་ལ་གཏུགས་པའི་ཕྱག་བྱ་སྟེ། མ་གུས་པ་ལ་སྡོམ་པ་མི་སྐྱེ་བའི་ཕྱིར་རོ། ཆོ་གའི་ཁྱད་པར། རྟེན་གྱི་ཆོ་གའི་ཁྱད་པར་ནི་རྟེན་གྱི་ས། ཆོ་གའི་ཁྱད་པར་ནི་སྔར་བཤད་པའི་རྟེན་དེ། ཐོག་མར་ཡུལ་དེ་སྡོམ་པ་ལེན་ཡུལ་དེ་རྐང་པ་གཉིས་ལ་གཏུགས་པའི་ཕྱག་བྱ་སྟེ། མ་གུས་པ་ལ་སྡོམ་པ་མི་སྐྱེ་བའི་ཕྱིར། དེ་ཡང་དང་པོར་ས་དག་དེ་ཡང་དང་པོར་མཎྜལ་བྱ་བར་ཛེ་ཏཱ་རི་དང་ཨ་བྷྱཱ་ཀ་རས་བཤད་པ་ལྟར་བྱའོ། ཟེར་ད་མཎྜལ་འབུལ་བ་ལ་རྟེན་གྱི་གང་ཟག་དེ། དེ་ནས་བདག་རིགས་ཀྱི་བུ་ཁྱོད་ལས་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་སྡོམ་པ་ཡང་དག་པར་བླང་བ་ནོད་པར་འཚལ་གྱིས་དེ་ལ་ནོད་པར་འཚལ་གྱིས་དེ་ལ། དེ་ལ་གནོད་པ་མ་མཆིས་ན་ནོད་པར་འཚལ་གྱིས་དེ་ལ་གནོད་པ་མ་མཆིས་ན་བདག་ལ་ཐུགས་བརྩེ་བའི་སླད་དུ་ཅུང་ཟད་ཅིག་གསན་ཅིང་སྩལ་བའི་རིགས་སོ་ཞེས་གསོལ་བ་བཏབ་སྟེ་ཟེར་སྡོམ་པ་ལེན་གསོལ་བ་བཏབ་སྟེ་ཟེར་གསོལ་བ་བཏབ་སྟེ

དེའི་ཚེ་ཙོག་ཙོག་པོར་འདུག་ཅིང་ཐལ་མོ་སྦྱར་བའམ། གཡས་པའི་ལྷ་ང་ས་ལ་བཙུགས་ཏེ་ད་འདི་ནི་སྡོམ་པ་ལེན་དུས་བྱང་ཆུབ་ལམ་རིམ་ཆེན་མོ་ལས་ཡོལ་བ་བང་གོ་རམ་པས་ཐལ་མོ་སྦྱར་ཏེ་རྐང་པ་པུས་མོ་གཡས་པའི་ལྷ་ང་ས་ལ་བཙུགས་ཏེ་སུག་ངའི་ཡོལ་བ་ཐག་ཟུག་པར་བསམ་པ་དང་ཛེ་ཏཱ་རིས་བཤད་པ་ནི་འོག་ནས་འབྱུང་བའི་ལུས་ཀྱི་སྤྱོད་ལམ་སྟེ་གང་ཡང་རུང་བས་ཆོག་གོ། ཡུལ་གྱི་ཟེར་ཡུལ་གྱི་ཆོ་གའི་ཁྱད་པར་ནི་དེ་ནས་བྱང་སེམས་སྡོམ་པ་འབོགས་པར་འོ། ཡུལ་གྱི་ཁྱད་པར་བྱང་ཆུབ་སེམས་དཔའ་བྱང་སེམས་སྡོམ་པ་འབོགས་པར་ནུས་པ་དེས་བྱང་སེམས་སྡོམ་པ་འདོད་པ་དེ་ལ། བྱང་སེམས་ཀྱི་སྡོམ་པའི་ཕན་ཡོན་རྒྱ་ཆེར་བརྗོད་ནས། སྡོམ་པ། འདོད་པ་ལ་བསླབ་པའི་གཞི་ལྕི་ཡང་བསླབ་པའི་གཞི། ལྕི་ཡང་དག་ཀྱང་བརྗོད་ཅིང་སྤྲོ་བ་བསྐྱེད་པར་ཡང་བྱ་སྟེ། འདི་སྐད་ཅེས་ཀྱང་བརྗོད་པར་བྱའོ། རིགས་ཀྱི་བུ་ཁྱོད་ཉོན་ཅིག། ཁྱོད་དེ་ལྟར་སེམས་ཅན་མ་བསྒྲལ་བ་རྣམས་བསྒྲལ་བ་དང་མ་གྲོལ་བ་རྣམས་དགྲོལ་བ་དང་དབུགས་མ་ཕྱིན་པ་རྣམས་དབུགས་དབྱུང་བ་དང་ཡོངས་སུ་མྱ་ངན་ལས་མ་འདས་པ་རྣམས་ཡོངས་སུ་མྱ་ངན་ལས་འདའ་བ་དང། སངས་རྒྱས་ཀྱི་གདུང་རྒྱུན་མི་གཅད་པར་འདོད་དམ། དེ་ལ་ཁྱོད་ཀྱིས་སེམས་བསྐྱེད་པ། བརྟན་པ་དང་ཡི་དམ་བརྟན་པར་བྱའོ་ཞེས་དེ་ལྟར་བརྗོད་པར་བྱ་སྟེ་དེ་ཡང་སྡོམ་པ་ལེན་པར་འདོད་པ་མི་ཤེས་པས་སྡོམ་པ་ལེན་པར་མི་ཤེས་པའི་རིགས་ཀྱིས་མཐོང་ན་སྡོམ་པ་ལེན་པར་མི་ཤེས་པའི་རིགས་མཐོང་ན་སྡོམ་པ་ལེན་པ་ལ་སྤྲོ་བ་བསྐྱེད་པ་དང་བསླབ་པ་ཁུར་འཛིན་པའི་བསམ་པ་བརྟན་པོར་བྱ་བའི་ཕྱིར། དེ་ལ་བསྲུངས་པའི་ཕན་ཡོན་ནི་འོག་ནས་འབྱུང་བ་རྣམས་དང་གཞན་ཡང་བསླབ་བཏུས་ལས་རབ་ཏུ་ཞི་བ་རྣམ་པར་ངེས་པའི་ཆོ་འཕྲུལ་གྱི་མདོ་ལས། འཇམ་དཔལ་གང་གིས་གངྒཱའི་ཀླུང་གི་བྱེ་མ་སྙེད་ཀྱི་སངས་རྒྱས་རྣམས་ལས་སངས་རྒྱས་རེ་རེ་ལ་ཡང་གངྒཱའི་ཀླུང་གི་བྱེ་མ་སྙེད་ཀྱི་སངས་རྒྱས་ཀྱི་ཞིང་ནོར་བུ་རིན་པོ་ཆེ་དབང་གི་རྒྱལ་པོས་རབ་ཏུ་བཀང་སྟེ་དབུལ་བ་ཕུལ་ལ་དེ་ལས་དེ་ལྟར་དབུལ་བས་གངྒཱའི་ཀླུང་གི་བྱེ་མ་སྙེད་ཀྱི་བྱེ་མ་སྙེད་ཀྱི་བསྐལ་པར་དབུལ་བ་ཕུལ་བས། འཇམ་དཔལ་བྱང་ཆུབ་སེམས་དཔའ་གཞན་གང་གིས་རྣམ་པ་འདི་ལྟ་བུའི་ཆོས་འདི་ཐོས་ནས་ཕྱོགས་གཅིག་ཏུ་སོང་སྟེ་དེ་ལྟར་སེམས་ཀྱིས་མངོན་པར་རྟོག་ཅིང་འདི་ལྟ་བུའི་ཆོས་ལ་བསླབ་པར་བྱའོ་ཞེས་སློབ་པར་འདོད་ན། དེས། བསླབ་ཏུ། དེས་མ་བསླབས་མ་བསླབས་སུ་ཟིན་ཀྱང་བསོད་ནམས་ཆེས་མང་དུ་བསྐྱེད་དེ། བྱང་ཆུབ་སེམས་དཔའ་ནོར་བུ་རིན་པོ་ཆེ་དབང་གི་རྒྱ་པོ། དབང་གི་རྒྱལ་པོ་སྦྱིན་པའི་བསོད་ནམས་ནི་དེ་ལྟར་མ་ཡིན་ནོ་ཞེས་ཇི་སྐད་གསུངས་པ་བཞིན་ནོ། དེ་བས་ན་དེ་ལྟ་བུའི་ཕན་ཡོན་ཐོབ་པའི་ཕན་ཡོན་མཐོང་ངམ། དེ་མཐོང་ངོ། ལ། མཐོང་ངོ། མཐོང་ངོ་འབངས་འོངས་ཕན་ཡོན་མཐོང་བའི་བྱང་ཆུབ་སེམས་དཔས་ཅི་ནས་ཀྱང་ཕྱིར་མི་ལྡོག་པར་བྱ་སྟེ་དེ་ཉིད་ལས་འཇམ་དཔལ་འདི་ལྟ་སྟེ་དཔེར་ན་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་ཀྱི་རྡུལ་ཕྲ་རབ་ཀྱི་རྡུལ་སྙེད་རྡུལ་སྙེད་ཀྱི་སེམས་ཅན་དེ་ལས་སེམས་ཅན་རེ་རེ་ནི་འཛམ་བུའི་གླིང་ལ་དབང་བའི་རྒྱལ་པོར་གྱུར་ཏེ་དེ་དག་ཐམས་ཅད་ཀྱིས། དེ་དག་ཐམས་ཅད་ཀྱིས་ཚིག་འདི་སྐད་ཅེས་བདག་ཅག་གིས་གང། ཐེག་པ་ཆེན་པོ་ལེན་པ་དང་འཛིན་པ་དང་ཀློག་པ་དང་ཀུན་ཆུབ་པར་བྱེད་པ་དེའི་ཤེས་ལས། བྱེད་པ་དེའི་ཤ་ལས་ཉི་མ་རེ་རེ་ཞིང་ཡང་སྲང། ལྔ་ལྔ་པ། ཧྲཱི། ལྔ་ལྔ་སེམས་བསྐྱེད་པར་བྱ་སྟེ་དེ་ཚུལ། དེས་བསྐྱེད་པར་བྱ་སྟེ་དེ་ཚུལ། དེ་ལྟ་བུའི་སྲོག་དང་དབྲལ་ལོ་ཞེས་སྨྲ་བ་ལ། བྱམས་པ་གལ་ཏེ་བྱང་ཆུབ་སེམས་དཔའ་དེས་དེ་སྐད་སྨྲ་བས་མི་སྐྲག་མི་དངང་དངང་བ། དངངས་པར་མི་འགྱུར་ཏེ་ཐ་ན་སྐྲག་པའི་སེམས་གཅིག་ཀྱང་མི་སྐྱེད་ཞུམ་པ་མི་སྐྱེད་ཞུམ་པ་མེད། རྒོད་པ་མེད་ཐེ་ཚོམ་མེད་ལ་ཕྱིར་ཞིང་ས་ཆོས་ཡོངས་སུ་བཟུང་བ་ལ། ཆོས་ཡོངས་སུ་བཟུང་བ་ལ་བརྩོན་ཏེ་ཀློག་པ་དང་ཁ་ཏོན་བྱེད་པ་དང་བརྩོན་པར་གྱུར་པའི་བྱང་ཆུབ་སེམས་དཔའ་དེ་ནི་བྱམས་པ་སེམས་དཔའ། བྱམས་པ་སེམས་དཔའ་བ། སྦྱིན་པ་ལ་དཔའ་བ། ཚུལ་ཁྲིམས་ལ་དཔའ་བ། བཟོད་པ་ལ་དཔའ་བ། བརྩོན་འགྲུས་ལ་དཔའ་བ། བསམ་གཏན་ལ་དཔའ་བ། ཤེས་རབ་ལ་དཔའ་བ། ཏིང་ངེ་འཛིན་ལ་དཔའ་བ་ཞེས་བྱའོ། བྱམས་པ་གལ་ཏེ་བྱང་ཆུབ་སེམས་དཔའ་དེ། གསོད་པའི་མི་དེ་དག་ལ། གསོད་པའི་མི་དེ་དག་ལ་མི་ཁྲོ་ཞིང་ཐ་བ་དང་ཞེ་སྡང་གི་སེམས་མི་སྐྱེད་ན། བྱམས་པ་བྱང་ཆུབ་སེམས་དཔའ་དེ་ནི། ཚངས་པ་དང་མཚུངས་ཚངས་པ་དང། མཚུངས་པ་དབང་པོ་དང་མཚུངས་པ་མི་སྒུལ་བ་ཡིན་ནོ་ཞེས་ཇི་སྐད་གསུངས་པ་བཞིན་ནོ། འདི་ལས་ཀྱང་ད་ལྟར་གྱི་དུས་ན་བསླབ་པ་ལ་གུས་པར་བྱས་པ་འབྲས་བུ་རྣམ་པར་སྨིན་པ་ཆེ་བ་ཡིན་ཏེ། དེ་བས་འདི་ལས་ཀྱང་ད་ལྟར་གྱི་དུས་ན་ད་ད་ད་ཐ་མ་ཐ་མ་ལ། ད་ལྟར་གྱི་དུས་ན། བསླབ་པ་ལ་གུས་པར་བྱེད་པ་འབྲས་བུ་རྣམ་པར་སྨིན་པ་ཆེ་བ་ཡིན་ཏེ། ཟླ་བ་སྒྲོན་མའི་མདོ་ལས། བསྐལ་པ། བསྐལ་པ། བསྐལ་པ་བྱེ་བ་གངྒཱའི་བྱེ་སྙེད་དུ། སངས་རྒྱས་དག་ནི་བྱེ་བ་ཁྲག་ཁྲིག་ལ། སངས་རྒྱས་དག་ནི་བྱེ་བ་ཁྲག་ཁྲིག་ལ། གདུགས་དང་བ་དན་མར་མེའི་ཕྲེང་བ་དང། ཟས་དང་སྐོམ་གྱིས་དད་སེམས་མཆོད་བྱས་པས། གང་གིས་དམ་པའི་ཆོས་འདི་འཇིག་དམ་པའི་ཆོས་ནི་འཇིག་པའི་ཚེ། བདེ་བར་གཤེགས་པའི་བསྟན་པ་འགག་པ་ན། ཉིན་ཞག་ཏུ་ནི་བསླབ་པ་གཅིག་བཟུང་བ། དེ་བས་བསོད་ནམས་འདི་ནི་ཁྱད་པར་འཕགས་ཞེས་གསུངས་ཏེ། དེ་བས་ན་བསླབ་པ་ལ་གུས་པར་བྱའོ་ཞེས་གསུངས་པ་ལྟར་བརྗོད་པར་བྱའོ། དེ་སྐད་གསུངས་གུ་ཡོག་ཡིན་པས། བསླབ་པའི་གཞི་ལྕི་ཡང་ནི་ལྕི་བ་རྩ་ལྟུང་དང་ཡང་བ་དེ་ལས་གཞན་པའི་ཉེས་པ་རྣམས་མ་བསྲུངས་པའི་ཉེས་དམིགས་བརྗོད་པ་སྟེ་བསླབ་བཏུས་སུ་གང་གི་ཕྱིར་དམ་པའི་ཆོས་དྲན་པ་ཉེ་བར་བཞག་པའི་མདོ་ལས། ཅུང་ཟད་ཅིག་བསམ་ནས་མི། ཅུང་ཟད་ཅིག་གི་ཅུང་ཟད་ཅིག་བསམས་ནས་མི་སྦྱིན་པ་ནི། ཡི་དྭགས་སུ་སྐྱེ་ཁ་སང་སྤྱོད་འཇུག་ལས་ཐོན་སོང་ཡི་དྭགས་སུ་སྐྱེ་ལ། དམ་བཅས་ནས་མི་སྦྱིན་པ་ནི་སེམས་ཅན་དམྱལ་བར་འགྲོ། ཞེས་གསུངས་པ་ན་འགྲོ་བ་མ་ལུས་པའི་བླ་ན་མེད་པའི་དོན་དམ་བཅས་ནས་བསྒྲུབ་པར་མི་བྱེད་ན་ལྟ་ཅི་སྨོས། དེ་བས་ན་ཆོས་ཡང་དག་པར་སྡུད་པའི་མདོ་ལས་ཀྱང་རིགས་ཀྱི་བུ་བྱང་ཆུབ་སེམས་དཔའ། བདེན་པ་ལྷུར་བྱེད་པར་འགྱུར་བར་བྱ་སྟེ། རིགས་ཀྱི་བུ་བདེན་པ་ཡང་དག་པར་བརྗོད་པ་དེ་ནི་ཆོས་ཡང་དག་པར་བརྗོད་པའོ་རིགས་ཀྱི་བུ་དེ་ལ། བདེན་པ་གང་ཞེ་ན་གང་བྱང་ཆུབ་སེམས་དཔའ་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་སེམས་བསྐྱེད་ནས་སེམས་དེ་སྲོག་གི་ཕྱིར་ཡང་མི་གཏོང་ཞིང་སེམས་ཅན་རྣམས་ལ་ཡང་ལོག་པར་མི་འཛིན་པ་དེ་ནི་བྱང་ཆུབ་སེམས་དཔའི་བདེན་པའོ། གང་བྱང་ཆུབ་སེམས་དཔའ་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་སེམས་བསྐྱེད་ལ་སེམས་དེ་ཕྱིས་ཡོངས་སུ་གཏོང་ཞིང་སེམས་ཅན་རྣམས་ལ་ཡང་ལོག་པར་བྱེད་པ་དེ་ནི་བྱང་ཆུབ་སེམས་དཔའི་བརྫུན་དུ་སྨྲ་བ་ཐ་མ་ཡིན་ནོ་ཞེས་གསུངས་སོ། འཕགས་པ་བློ་གྲོས་རྒྱ་མཚོའི་མདོ་ལས་ཀྱང། བློ་གྲོས་རྒྱ་མཚོ་འདི་ལྟ་སྟེ་དཔེར་ན་རྒྱལ་པོའམ་རྒྱལ་པོའི་བློན་པོ་ཆེན་པོས་གྲོང་ཁྱེར་གྱི་སྐྱེ་བོ་ཐམས་ཅད་ལ་ཐ་ན་སྦྱིན་ནོ་ཞེས་མགྲོན་དུ་བོས་ནས་ཐ་ན་སྦྱིན་ནོ་ཞེས་མགྲོན་དུ་བོས་ནས་ཡལ་བར་དོར་ཏེ་བཟའ་བ་དང་བཏུང་བ་མ་སྦྱར་ན་དེས་སྐྱེ་བོའི་ཚོགས་དེ་དག་ཐམས་ཅད་བསླུས་པ་ཡིན་ཏེ་དེ་དག་ཀྱང་བཟའ་བ་དང་བཏུང་བ། མ་ཐོབ་པས་འཕྱ་ཞིང་སླར་འདོང་བ་དེ་བཞིན་དུ། བློ་གྲོས་རྒྱ་མཚོ་བྱང་ཆུབ་སེམས་དཔའ། མ་བརྒལ་བ་རྣམས་བྱང་ཆུབ་སེམས་དཔའ། མ་བརྒལ་བ་རྣམས་བརྒལ་བ་དང། མ་གྲོལ་བ་རྣམས་དགྲོལ་བ་དང། དབུགས་མ་ཕྱིན་པ་དབུགས་དབྱུང་བ་དང། ཡོངས་སུ་མྱ་ངན་ལས་མ་འདས་པ་ཡོངས་སུ་མྱ་ངན་ལས་འདའ་བའི་ཕྱིར། སེམས་ཅན་ཐམས་ཅད་ལ་དབུགས་དབྱུང་ལ། མང་དུ་ཐོས་པ་དང་དེ་ལས་གཞན་པ་དགེ་བ། བྱང་ཆུབ་ཀྱི་ཕྱོགས་ཀྱི་ཆོས་རྣམས་ལ་ཡང་བརྩོན་པར་མི་བྱེད་ན་བྱང་ཆུབ་སེམས་དཔའ་དེ་ནི་ཇི་སྐད་སྨྲས་པ་དེ་བཞིན་དུ་བྱེད་པ་མ་ཡིན་ཏེ་ལྷ་དང་བཅས་པའི་འཇིག་རྟེན་ལ་སླུ་བ་ཡིན་ནོ། དེ་ལྟ་བུ་དེ་སྔོན་སངས་རྒྱས་མཐོང་བའི་ལྷ་རྣམས་ཀྱིས་མཐོང་ན་འཕྱ་ཞིང་གཞོགས་འཕྱས་བྱས་ལ། རྣམ་པར་སྨོད་དེ་གང་དག་མཆོད་སྦྱིན་བྱ་བར་དམ་བཅས་པ་ཉམས་འོག་སུ་ཚུད་པར་བྱེད་པའི་མཆོད་སྦྱིན་གྱི་བདག་པོ་དེ་དག་ནི་དཀོན་ནོ། བློ་གྲོས་རྒྱ་མཚོ་དེ་བས་ན་ཚིག་གང་གིས་ལྷ་དང་མི་དང་ལྷ་མ་ཡིན་དུ་བཅས་པའི་འཇིག་རྟེན་བསླུ་བར་འགྱུར་བའི་ཕྱིར་ཚིག་དེ་ལྟ་བུ་བྱང་ཆུབ་སེམས་དཔས་སྨྲ་བར་མི་བྱའོ་ཞེས་གསུངས་པ་ལྟར་ཁས་བླངས་ནས་མི་སྲུང་ན་ངན་སོང་དུ་འགྲོ་བ་དང་རྫུན་གྱི་ཐ་ཆད་ཡིན་པ་དང། རྒྱལ་བ་སྲས་བཅས་དང་འཇིག་རྟེན་ཐམས་ཅད་བསླུས་པ་དང་ལྷ་རྣམས་ཀྱིས་སྨོད་པ་སོགས་ཀྱི་ཉེས་དམིགས་སོ། དེ་ལྟར་ཕན་ཡོན་དང་ཉེས་དམིགས་མཐོང་བར་བྱས་ནས་སེམས་བསྐྱེད་པ་མི་གཏོང་བར། སྡོམ་པ་ཁས་བླངས་པའི་ཡི་དམ་བརྟན་པར་ཡི་དམ་བརྟན་པར་བྱའོ། འདི་ལ་དཔལ་མར་མེ་མཛད་ཀྱིས་ནི་ཕན་ཡོན་དང་ལྕི་ཡང་བརྗོད་པ་དོར་ནས་རིགས་ཀྱི་བུ་ཞེས་པ་ནས་ཡི་དམ་བརྟན་པར་བྱའོ་ཞེས་པའི་མཇུག་ཏུ་གཞན་དང་འགྲན་པ་མ་ཡིན་ནམ། གཞན་གྱིས་ནན་གྱིས་བྱེད་དུ་བཅུག་པ་མ་ཡིན་ནམ། ཞེས་དྲི་བར། ཞེས་དྲི་བར་མཛད་དོ། བླ་མ་སྔ་མ་རྣམས་ལ་ནི། བླ་མ་སྔ་མ། བླ་མ་སྔ་མ་རྣམས་ལ་ནི་འདོད་དམ་ཞེས་པ། འདོད་དམ་ཞེས་པ། སྔ་མ་བཞིའི་མཐར་ཡང་སྦྱར་ནས་འདྲི་ཞིང། ཁྱོད་སྡོམ་པ་ལེན་པ་འདི་གཞན་དང་འགྲན་པའི་ཕྱིར་ཡང་མ་ཡིན་ནམ། གཞན་གྱིས་རང་དབང་མེད་པར་ལེན་དུ་བཅུག་པ་མ་ཡིན་ནམ། བྱང་ཆུབ་སེམས་དཔའི་སྡེ་སྣོད་དམ། སྡེ་སྣོད་ཀྱི་མ་མོ་ཐོས་སམ། ཤེས་སམ། དད་དམ། ཅུང་ཟད་སྲུང་ནུས་སམ་ཞེས་ཀྱང་འདྲི་བ་ལ། ཅུང་ཟད་ཐོས་ལགས་ཞེས་པ་ལ་སོགས་པའི་ལན་འདེབས་པའི་ཕྱག་སྲོལ་ཡོད་དོ། མ་བརྒལ་བ་རྣམས་ལ་སོགས་པ་ནི་ཤེས་སྒྲིབ་ལས་མ་བརྒལ་བའི་ཉན་ཐོས་དང་རང་རྒྱལ་རྣམས་དེ་ལས་བསྒྲལ་བ་དང། གཏི་མུག་ལ་སོགས་པའི་སྒྲིབ་པ་གཉིས་ཀྱི་འཆིང་བ་ལས་མ་གྲོལ་བའི་ཚངས་པ་ལ་སོགས་པ་རྣམས་དེ་ལས་དགྲོལ་བ་དང། སྡུག་བསྔལ་ལས་དབུགས་མ་ཕྱིན་པའི་དམྱལ་བ་ལ་སོགས་པ་རྣམས་དབུགས་དབྱུང་བ་དང། སེམས་ཅན་མི་གནས་པའི་མྱ་ངན་ལས་མ་འདས་པ་རྣམས་མྱ་ངན་ལས་འདས་པ་ལ་འགོད་པའི་དོན་དུ་སློབ་དཔོན་བྷ་བ་བྷ་དྲས་བཤད་དོ།

ཕྱོགས་བཅུའི་བྱང་ཆུབ་སེམས་དཔའ་ས་ཆེན་པོ་ལ་ཞུགས་པ། ཟབ་པའི་ཡེ་ཤེས་དང་རྒྱ་ཆེ་བའི་མཐུ་ཆེན་པོ་ཐོབ་པ་ཕྱོགས་བཅུ་ན་བཞུགས་པ། ཡུལ་དུ་བྱས་ལ། སྡོམ་པ་འདི་ལྟ་བུ་དང་ལྡན་པ་རྣམས་ཀྱི་ཡོན་ཏན་ནི་འདི་ལྟ་བུ་ཡིན་ནོ་ཞེས་དེ་དག་གི་ཐུན་མོང་མ་ཡིན་པའི་ཡོན་ཏན་རྣམས་ཀྱི་ཡིད་ཀྱིས་མངོན་སུམ་དུ་དྲན་པར་བྱས་ལ་སྡོམ་པ་དེ་མཆོག་ཏུ་དགེ་བའི་བསམ་པས་བསྐྱེད་པ་ཡིན་པའི་ཕྱིར་བསམ་པ་ཐག་པ་ནས་ད་ལྟར་གྱི་རྩོལ་བ་ཅི་ནུས་དང་སྔོན་གྱི་རྒྱུའི་སྟོབས་ཅི་ཡོད་ཅི་ཡོད་པའི་དང་བའི་སེམས་ཆེན་པོ་བསྐྱེད་པའམ་ཡང་ན་རྒྱུ་རྐྱེན་དེ་དག་གི་རྒྱུ་རྐྱེན་དེ་དག་གིས་ཆུང་ཡང་བསྐྱེད་ནས་ལེགས་པར་མཆོད་པར་བྱའོ། མདོར་ན། ས་ཕྱོགས་བྱི་དོར་ལེགས་པར་བྱ་ཞིང་ལེགས་པར་བརྒྱན་པར་བྱས་ནས་སྟོན་པའི་སྐུས་ཐོག་དྲངས་པའི་རྟེན་མང་དུ་བཤམ། ཕྱོགས་བཅུའི་རྒྱལ་བ་སྲས་བཅས་ཐམས་ཅད་མངོན་སུམ་པ་ལྟ་བུར་དམིགས་ཏེ། དེ་དག་གི་ཡོན་ཏན་དྲན་པ་སྔོན་དུ་འགྲོ་བ་ཅན་གྱི་དད་པ་ཤུགས་དྲག་པོ་བྱ། བླ་མ་སེང་གེའི་ཁྲི་ལ་བཞུགས་པར་གསོལ་བ་ལ། ཆོ་ག་ནས་གསུངས་པ་ལྟར་སངས་རྒྱས་ཀྱི་འདུ་ཤེས་བྱ། མེ་ཏོག་དང་བདུག་པ་དང་སྤོས་དང་མར་མེ་ལ་སོགས་པ། བཟང་ལ་མང་བ་མཛེས་པར་བཤམ་ཕྱག་དང་བསྟོད་པ་སྔོན་དུ་འགྲོ་བའི་མཎྜལ་དང་མཆོད་པ་རྣམས་སོ་སོར་དཀོན་མཆོག་དང་བླ་མ་ལ། བླ་མ་ལ་བླ་མས་སློབ་མའི་བློ་ལེགས་པར་ཁྲིད་ཅིང་དབུལ་བར་གཞུག་གོ། སྡོམ་པ་མྱུར་དུ་བསྐུལ་བ་ནི་དེ་ནས་དུད་པའི་ཚུལ་གྱིས་པུས་མོ་གཡས་པའི་ལྷ་ང།

གཞོན་ན་ཚེ་དང་ལྡན་པའམ་རྒན་ན་བཙུན་པས་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་སྡོམ་པ་ཡང་དག་པར་བླང་བ་བདག་ལ་སྩལ་དུ་གསོལ་ཞེས་གསོལ་བ་གདབ་སོ། མྱུར་དུ་སྩལ་དུ་གསོལ་ཞེས་པ་དང་ལན་གསུམ་བྱ་བར་དཔལ་མར་མེ་མཛད་ཀྱིས་བཤད་དོ། རིགས་ཀྱི་བུ་ལ་སོགས་པ་གསུམ་བྱུང་བ་ནི་རབ་བྱུང་དང་རང་ལས་བསླབ་པ་རྒན་པ་ཁོ་ན་ལ་སྡོམ་པ་བླང་བའི་ངེས་པ་མེད་པར་སྟོན་པའི་ཕྱིར་རོ་ཞེས་ཡོན་ཏན་འོད་ཀྱིས་བཤད་དོ། མཁས་པ་ཛྙཱ་ན་ཤྲཱིས་སྔགས་སོགས་ལས་དང་སྦྱིན་སོགས་ཀྱིས་ལམ་གཉིས་དག་ནི

མི་སྐྱེ་བ་ནི་མ་ཡིན་ནོ། མཆོག་ཏུ་སྤྲོ་བ་བསྒོམ་པ་ནི་དྲན་པ་རྩེ་གཅིག་ཏུ་བཞག་སྟེ་སེམས་དད་པ་ཁོ་ན་བསྐྱེད་ནས་ད་ནི་བདག་གིས་རིང་པོར་མི་རིང་པོར་མི་ཐོགས་པར་བསོད་ནམས་ཀྱི་གཏེར་ཆེན་པོ་བླ་ན་མེད་པ་ཟད་མི་ཤེས་དཔག་ཏུ་ཟད་མི་ཤེས་ཤིང་དཔག་ཏུ་མེད་པ་ཐོབ་པར་འཐོབ་པར་འགྱུར་རོ་སྙམ་དུ་དོན་དེ་ཉིད་རྗེས་སུ་བསམ་ཞིང་ཅང་མི་སྨྲ་བར་ཐལ་མོ་སྦྱར་ཏེ་འདུག་པར་བྱའོ། ས་དེ་ནས་བར་ཆད་དྲི་བ་ནི། ནོད་པ་པོ་དེ་ལ་འབོགས་པ་པོ། མཁས་པ། འགྲེང་ངམ་སྟན་ལ་འདུག་པ་འགྲེང་གནས་པའི་སྟན་ལ་འདུག་གནས་པའི་སྟན་ལ་འདུག་པ་དེས། སེམས་མ་ཡེངས་པར་བྱས་ལ་འདི་སྐད་ཅེས་རིགས་ཀྱི་བུའམ། ས་རིགས་ཀྱི་རིགས་ཀྱི་བུའམ། ཆོས་ཀྱི་སྤུན། མིང། མིང། འདི་ཞེས་བྱ་བ་ཁྱོད། བྱང་ཆུབ་སེམས་དཔའ་ཡིན་ནམ། བྱང་ཆུབ་ཏུ་སྨོན་ལམ་བཏབ་བམ་ཞེས་དྲིས་ལ་དེས་ཀྱང་ལགས་སོ་ཞེས་ཁས་བླངས། དྲི་བ་གཉིས་ཀྱི་དོན་ནི་རིགས་ཀྱི་ནུས་པ་ལེགས་པར་སད་པ་དང་སྨོན་སེམས་བརྟན་པ་ལ་བྱའོ་སློབ་དཔོན་མར་མེ་མཛད་ཀྱིས་བར་ཆད་དྲི་བའི་འོག་ཏུ་སྤྲོ་བ་བསྒོམ་པར་མཛད་ཅིང་དེ་ནས་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་བསླབ་པའི་གཞི་རྣམས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་ཚུལ་ཁྲིམས་དེ་དག་ཅི་བདག་ལ་ལེན་པར་འདོད་དམ་ཞེས་སློབ་མ་ལ་དྲིས་ཤིང་སློབ་མས་ཀྱང་ལེན་པར་འཚལ་ལོ་ཞེས་ལན་བཏབ་པའི་འོག་ཏུ་སྡོམ་པ་འབོགས་པར་བཞེད་དོ། དངོས་གཞིའི་ཆོ་ག་ནི་ཆོ་གའི་བརྡ་དོན་རྣམས་ནི་བརྡ་དོན་རྣམས་ལེགས་པར་འཕྲོད་པར་བྱས་ལ་འདི་སྐད་ཅེས་བརྗོད་པར་བྱ་སྟེ་རིགས་ཀྱི་བུ། མིང་འདི་ཞེས་བྱ་བ་ཁྱོད་འདས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་བསླབ་པའི་གཞིར་གྱུར་པ་གང་ཡིན་པ་རྣམས་དང་ཚུལ་ཁྲིམས་སུ་གྱུར་པ་གང་ཡིན་པ་དང་མ་འོངས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་བསླབ་པའི་གཞིར་གྱུར་པ་གང་ཡིན་པ་རྣམས་དང་ཚུལ་ཁྲིམས་སུ་གྱུར་པ་གང་ཡིན་པ་དང་ད་ལྟ་ཕྱོགས་བཅུ་དག་ན་ད་ལྟར་ད་ལྟར་བའི་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་བསླབ་པའི་གཞི་གང་ཡིན་པ་རྣམས་དང་ཚུལ་ཁྲིམས་གང་ཡིན་པ་དང་བསླབ་པའི་གཞི་གང་དག་དང། ཚུལ་ཁྲིམས་གང་ལ་འདས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱིས་བསླབ་པར་འགྱུར་བ་དང་མ་འོངས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་སློབ་པར་འགྱུར་བ་དང་ཕྱོགས་བཅུ་དག་ན་ད་ལྟར་བྱུང་བའི་བྱང་ཆུབ་སེམས་དཔའ་ཐམས་ཅད་ད་ལྟ་ན་སློབ་པ། བྱང་ཆུབ་སེམས་དཔའི་བསླབ་པའི་གཞི་ཐམས་ཅད་དང་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཐམས་ཅད་དེ་སྡོམ་པའི་ཚུལ་ཁྲིམས་ཐམས་ཅད་དེ་སྡོམ་པའི་ཚུལ་ཁྲིམས་དང་དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་དང་སེམས་ཅན་གྱི་དོན་བྱ་བའི་ཚུལ་ཁྲིམས་ང་ལས་ནོད་དམ། ཚུལ་ཁྲིམས་ང་ལས་ནོད་དམ། ཞེས་ལན་གསུམ་གྱི་བར་དུ་རེན་ལན་རེ་རེའི་མཐར་དྲིས་ཤིང། དེས་ཀྱང་ལན་རེ་རེ་བཞིན་ནོད་ལགས་སོ་ཞེས་ལན་གསུམ་ཁས་བླང་བར་བྱའོ། དེ་ལ་བསླབ་པའི་གཞི་ནི་གང་ལ་བསླབ་པའི་གནས་རྣམས་སོ། ཚུལ་ཁྲིམས་ནི་དེ་ལ་སློབ་པའི་རང་བཞིན་ནོ། དེ་ཡང་དུས་གསུམ་གྱི་བྱང་སེམས་ཀྱི་བསླབ་པ་ཐུན་མོང་བར་བསྟན་པ་དང། དེ་ལ་སློབ་པའི་ཚུལ་བརྗོད་པ་དང་དེ་དག་མདོར་བསྡུས་པའི་ཚུལ་ཁྲིམས་གསུམ། ཁས་བླང་བྱར་བཞག་ནས་ལེན་པའོ། ས་མཇུག་གི་ཆོ་ག་ལ་བཞི་ཡོད། ས་མཇུག་གི་ཆོ་ག་ལ་བཞི་ལས་མཁྱེན་པར་གསོལ་བ་ནི། དེ་བཞིན་གཤེགས་པའི་སྐུ་གཟུགས་དེ་ཉིད་ཀྱི་སྤྱན་སྔར་ཕྱོགས་བཅུའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་བཞུགས་ཤིང། འཚོ་བ་ཐམས་ཅད་ཀྱི་ཞབས་ལ་གཏུགས་ཏེ་ཐལ་མོ་སྦྱར་ནས། བྱང་ཆུབ་སེམས་དཔའ་མིང་འདི་ཞེས་བགྱི་བ་འདིས་བདག་བྱང་ཆུབ་སེམས་དཔའ་མིང་འདི་ཞེས་བགྱི་བ་ལས་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་སྡོམ་པ་ཡང་དག་པར་བླང་བ་ལན་གསུམ་གྱི་བར་དུ་མནོས་ལགས་ཏེ་བདག་མིང་འདི་ཞེས་བགྱི་བ་བྱང་ཆུབ་སེམས་དཔའ་མིང་འདི་ཞེས་བགྱི་བ་ཞེས་བགྱི་བ་འདིའི་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་སྡོམ་པ་ཡང་དག་པར་བླངས་པ་ལ་བདག་དཔང་དུ་གྱུར་པར་ཕྱོགས་བཅུའི་འཇིག་རྟེན་གྱི་ཁམས་མཐའ་ཡས་མུ་མེད་པ་དག་ཏུ་འཕགས་པའི་མཆོག་ལྐོག་ཏུ་གྱུར་ཀྱང་ཐམས་ཅད་སེམས་ཅན་ཐམས་ཅད་ལྐོག་ཏུ་མ་གྱུར་པའི་ཐུགས་རྗེ་མངའ་བ་རྣམས་ལ། མཁྱེན་པར་གསོལ་ལོ་ཞེས་ལན་གསུམ་གྱི་བར་དུ་བརྗོད་པར་བྱའོ། དེ་ནས་ཡང་སློབ་མ་དེས་འདུག་བཞིན་དུ་ཕྱོགས་བཅུའི་ཞིང་གི་རྒྱལ་བ་སྲས་བཅས་ཀྱི་ཞབས་ལ་གཏུགས་པར་མོས་པར་བྱས་ནས་དངོས་སུ་ཕྱོགས་རེ་རེར་ཕྱག་གསུམ་གསུམ་དང་མེ་ཏོག་རེ་གཏོར་ནས་མཐར་བསྒྲེངས་ཏེ་ཐལ་མོ་སྦྱར་ནས་ཕྱོགས་བཅུ་ཕྱོགས་བཅུ་རྣམས་ན་བཞུགས་པའི་བཞུགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་བདག་ལ་དགོངས་སུ་གསོལ། ཞེས་པས་སྣ་དྲངས་ཏེ་མཁྱེན་གསོལ་མཛད་པའི་ཕྱག་ལེན་ཡོད་དོ། སྟེང་དང་འོག་གི་ཆ་ནས་དེ་དག་ལ་དམིགས་ཏེ་ཤར་དང་ནུབ་ཏུ་བྱའོ། ལྐོག་ཏུ་གྱུར་པ་ནི་བདག་ཅག་ལའོ། མ་གྱུར་པ་ནི་སངས་རྒྱས་སྲས་བཅས་ལའོ། ཕན་ཡོན་གྱིས་གཟེངས་བསྟོད་པ་ད་ཕན་ཡོན་གྱིས་གཟེངས་བསྟོད་པ་ནི་འདི་ནི་ཆོས་ཉིད་ཡིན་ཏེ། སྡོམ་པ་བླངས་པའི་ལས་རྫོགས་མ་ཐག་ཏུ་ཕྱོགས་བཅུའི་འཇིག་རྟེན་གྱི་ཁམས་མུ་མེད་པ་དག་ན་སངས་རྒྱས་དང་ས་ཆེན་པོར་ཚུད་པའི་བྱང་སེམས་བཞུགས་ཏེ། འཚོ་བ་རྣམས་ལ་བྱང་སེམས་ཀྱིས་བྱང་སེམས་ཀྱི་སྡོམ་པ་ཡང་དག་པར་མནོས་སོ་སྙམ་དུ་དགོངས་པར་འགྱུར་བ་དེ་ལྟ་བུའི་ལྟས་ཏེ། གདན་གཡོ་བ་སོགས

དགོངས་པ་བཟང་པོས་སོ་སོ་ནས་ཐུགས་བརྩེ་བར་མཛད་དོ། དེ་ལྟར་མཛད་པས་བྱང་སེམས་དེའི་དགེ་བ་རྣམས་རྒྱ་ཆེར་འཕེལ་ཞིང་མི་ཉམས་སོ། བྱང་སེམས་ཀྱི་ཚུལ་ཁྲིམས་ཀྱི་སྡོམ་པ་བླངས་པ་འདི་ནི། ཚུལ་ཁྲིམས་ཀྱི་སྡོམ་པ་བླངས་པ་ཐམས་ཅད་ལས་ཁྱད་པར་བཞིས་ཁྱད་པར་དུ་འཕགས་པ་ཡིན་ཏེ་བཞི་ནི། ཆེས་གོང་མར་གྱུར། ཆེས་གོང་མར་གྱུར་པ་བླ་ན་མེད་པའི་བླ་ན་མེད་པ་དང། བསོད་ནམས་ཀྱི་འབྲས་བུ་དཔག་ཏུ་མེད་པས་བསྡུས་པ་ན་བསོད་ནམས་ཀྱི་ཕུང་པོ་དཔག་ཏུ་མེད་པ་དང་ལྡན་པར་གྱུར་ལྡན་པ་དང། སེམས་ཅན་ཐམས་ཅད་ལ་ཕན་བདེའི་ལྷག་པའི་བསམ་པས་བསྐྱེད་པས་ན་སེམས་ཀྱི་བསམ་པ་མཆོག་ཏུ་དགེ་བས་བསྐྱེད་པ་དང། སེམས་ཅན་ཐམས་ཅད་ལ་སྒོ་གསུམ་གྱི་ཉེས་སྤྱོད་བའི་འཇུག་པ་ཐམས་ཅད་ཀྱི་གཉེན་པོར་གྱུར་པ། གཉེན་པོར་གྱུར་པའོ། སོ་ཐར་གྱི་སྡོམ་པ་བླངས་པས་ནི། གཉེན་པོར་གྱུར་པའོ། སོ་ཐར་གྱི་སྡོམ་པ་བླངས་པས་ནི་བྱང་སེམས་ཀྱི་ཚུལ་ཁྲིམས་ཀྱི་སྡོམ་པ་དེའི་བསོད་ནམས་ཀྱི་བརྒྱ་ཡི་ཆ་དང་སྟོང་གི་ཆ་དང་གྲངས་དང་ཆ་དང་བགྲང་བ་དང་དཔེ་དང། རྒྱུར་ཡང་ཉེ་བར་མི་འགྲོའོ། མི་འགྲོའོ། དེ་རིང་ཚེ་འཕེལ་ཡོང་གི་རེད། ད་གཏང་རག་གི་མཆོད་པ་ནི་གཏང་རག་གི་མཆོད་པ་ནི་དཔོན་སློབ་གཉིས་ཀས་ཕྱོགས་བཅུའི་འཇིག་རྟེན་གྱི་ཁམས་མཐའ་ཡས་མུ་མེད་པ་དག་ན་བཞུགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་དག་ལ་སླར་ཡང་སྔར་བཞིན་མཆོད་པ་བྱས་ལ་ཞབས་ལ་གཏུགས་པར་མོས་ནས་ཕྱག་བྱས་ཏེ། ལྡང་བར་བྱའོ། སྡོམ་པ་གྱ་ནོམས་སུ་སྡོམ་པ་གྱ་ནོམས་སུ་མི་བསྒྲག་པ་ནི་བྱང་སེམས་ཀྱི་སྡོམ་པ་ལེན་པ་པོའི་ཆོ་ག་འདི་དོན་བཟུང་ཞིང་ཚིག་ཀུན་ཆུབ་པར་བྱས་ཀྱང་བྱང་སེམས་ཀྱི་སྡེ་སྣོད་ལ་སྡང་ཞིང། སྤོང་ལ་མ་དད་ཅིང་མོས་པ་མེད་པའི་སེམས་ཅན་ལ་གྱ་ཚོམ་དུ་སྣོད་མ་བརྟགས་པར་ཚིག་མི་བསྒྲག་ཅིང་དོན་ཤེས་པར་མི་བྱའོ་དེ་ཅིའི་ཕྱིར་ཞེ་ན། དེ་དག་གིས་ཐོས་ན་མ་མོས་ཤིང་མི་ཤེས་པའི་སྒྲིབ་པ་ཆེན་པོས་བསྒྲིབས་ནས་ངན་ནོ་མ་རུང་ངོ་དོན་མེད་དོ་ཞེས་སྐུར་པ་འདེབས་པའི་ཕྱིར་དེ་ལ་སྐུར་པ་འདེབས་པ་དེ་ནི་སྡོམ་པ་ལ་གནས་པའི་བྱང་ཆུབ་སེམས་དཔའ་བསོད་ནམས་ཀྱི་ཕུང་པོ་དཔག་ཏུ་མེད་པ་ཇི་ཙམ་དང་ལྡན་པར་འགྱུར་བ་ཙམ་དུ་དེ་ནས་སྐུར་པ་འདེབས་པའི་སྡིག་པའི་ཚིག་དང་དེ་ལ་ཡིད་ཀྱིས་ཞེན་པའི་སྡིག་པའི་ལྟ་བ་དང་འདུ་ཤེས་ཀྱིས་ཀུན་ཏུ་སྤྱོད་པའི་སྡིག་པའི་ཀུན་ཏུ་རྟོག་པ་དེ་དག་ཇི་སྲིད་དུ་ཐམས་ཅད་ཀྱི་ཐམས་ཅད་དུ་མ་སྤངས་ཀྱི་བར་དུ་བསོད་ནམས་མ་ཡིན་པའི་ཕུང་པོ་དཔག་ཏུ་མེད་པ་དེ་ཙམ་ཁོ་ན་དང་ལྡན་པར་འགྱུར་རོ་ཞེས་བརྗོད་དོ། དཔལ་མར་མེ་མཛད་ཀྱིས། མཇུག་ཆོག་བཞིར་བསྡུས་པ་ལྟར་གཞུང་ལ་ཡང། གསལ་ལོ། སློབ་དཔོན་དེས་མཁྱེན་གསོལ་གྱི་འོག་ཏུ་གཏང་རག་གི་མཆོད་པ་མཛད་པ། གཞུང་ལས་སྔར་ལྟར་བྱུང་ཡང་གཏང་རག་གི་མཆོད་པ་མཇུག་ཏུ་བྱས་ན་ལག་ལེན་ལ་བདེའོ། དེ་དག་གི་དོན་བསྡུས་ཏེ་སྡོམ་པ་ཉི་ཤུ་དེ་དག་གི་དོན་བསྡུས་ཏེ་སྡོམ་པ་ཉི་ཤུ་པར་གསུངས་པ་ནི། སངས་རྒྱས་སྲས་དང་བཅས་རྣམས་ལ་གུས་པས་ཕྱག་འཚལ་ཅི་ནུས་མཆོད། ཕྱོགས་དུས་ཀུན་ན་བཞུགས་པ་བྱང་ཆུབ་སེམས་དཔའ་རྣམས་ཀྱི་ཁྲིམས་བསོད་ནམས་ཀུན་གྱི་གཏེར་གྱུར་གང་དེ་ནི་བསམ་པ་དམ་པ་ཡིས་བླ་མ་སྡོམ་ལ་གནས་ཤིང་མཁས་ནུས་དང་ལྡན་ལས་བླང་བར་བྱ། དེ་ཚེ་དེ་ལ་དགེ་བའི་ཕྱིར་སངས་རྒྱས་སྲས་དང་བཅས་རྣམས་ཀྱིས་དགེ་བའི་ཐུགས་རྗེས་རྟག་པར་ཡང་བུ་སྡུག་འདྲ་བར་དགོངས་པར་འགྱུར། ཅེས་པ། ཚིག་རྐང་དང་པོ་གཉིས་ནི་སྦྱོར་བའི་ཆོ་གའི་མཚོན་བྱེད་དེ་ནས་དྲུག་གིས། བླང་བྱ། བླང་བྱ་དང་ལེན་པའི་བསམ་པ་དང་བླངས་པའི་ཡུལ་སྟོན་པ། དེ་ནས་རྐང་པ་བཞིས་ཕན་ཡོན་གྱིས་གཟེངས་བསྟོད་པ་སྟེ། མཇུག་ཆོག་གི་མཚོན་བྱེད་དོ། ཨོ་ད་བླ་མ་ཡོད་པའི་ཆོ་ག་དེ་བྱས་སོ། བླ་མ་ཡོད་པའི་ཆོ་ག། ད་བླ་མ་མེད་པའི་ཆོ་ག་ནི་ཡང་ནི་མེད་པའི།